རྒྱ་ཆེའི་གསན་མཁན་རྣམ་པ་ཡོངས་ལ་སྐུ་ཁམས་བཟང་བའི་འཚམས་འདྲི་ཞུ་བ་དང་ཆབས་ཅིག་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་ང་གཅིག་རབ་གནས་ཤིང་འབྲུག་ལོའི་བོད་ཟླ་དང་པོའི་ཚེས་བཅུ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་སྤྱི་ཟླ་གཉིས་པའི་ཚེས་བཅུ་དགུ་རེས་གཟའ་ཟླ་བ་བོད་ནང་གི་སྔ་དྲོའི་རླུང་འཕྲིན་གྱི་ལས་རིམ་དེ་ད་ལྟ་འགོ་འཛུགས་ཞུ་གི་ཡོད། ལས་རིམ་འདི་གཙོ་སྐྱོང་ཞུ་མཁན་ང་པད་མ་བདེ་ཆེན་དང།
ང་ཀུན་བཟང་སྒྲོལ་མ་ཡིན།
ཐེངས་འདིའི་ལས་རིམ་འདིའི་ནང། བ་ཏིན་གྱིས་དམངས་གཙོ་སྲུང་སྐྱོབ་ཀྱི་བརྡ་ལན་དེར་འོས་འཕེན་པ་ཁག་ཅིག་གི་རྣ་བར་འགྲོ་མིན་གྱི་སྐོར་དང།
ཨུ་རུ་སུའི་ཕྱོགས་འགལ་བའི་མགོ་ཁྲིད་འདས་པོ་ལ་མྱ་ངན་གུས་འདུད་ཞུ་མཁན་བཞི་བརྒྱ་སྐོར་ཞིག་དོ་དམ་བྱས་འདུག།
ཡང་རྒྱ་ནག་གི་ནང་ལོ་གསར་པའི་དུས་ཆེན་སྐབས་དེ་སྔོན་ཏོག་དབྱིབས་ཀྱི་ནད་ཡམས་གོང་ལས་འགྲོ་གྲོན་མང་བ་བཏང་བའི་སྐོར་དང།
ཨིས་ར་ཨེལ་གྱིས་གྷ་ཛ་ནང་ལ་རྒོལ་རྡུང་བྱེད་སྐབས་རྒྱལ་ཚོགས་ཀྱི་ནང་ལ་ཨ་མི་རི་ཀས་མེ་འཕེན་མཚམས་འཇོག་གི་གྲོས་འཆར་ལ་འགོག་ཐབས་བྱས་ཡོད་པ་སོགས་གནས་ཚུལ་མང་པོ་ཞིག་རིམ་པས་རྒྱང་སྲིང་ཞུ་འདོད་ཡོད་པས། རྣམ་པ་ཚོས་མུ་མཐུད་གསན་རོགས་གནང། ཐོག་མ་དེར་འཛམ་གླིང་གི་གསར་འགྱུར་ཞུ་རྒྱུའི་ནང་ལ། ཨིས་ར་ཨེལ་དང་ཧ་མཱ་སི་གཉིས་དམག་འཁྲུག་བརྒྱབ་ནས་ད་ཆ་ཟླ་བ་ལྔ་འགྲོ་བཞིན་པ་དང་ཕྱོགས་མཚུངས། ཨ་མི་རི་ཀ་དང་ཨི་ཇིབ་ཁ་ཐར་སོགས་ཀྱིས་ཞི་འགྲིག་བར་འདུམ་བྱས་ནས་མེ་འཕེན་མཚམས་འཇོག་བྱེད་ཐབས་བྱེད་ཀྱི་ཡོད་ན་ཡང་དོན་འབྲས་མ་སོན་པའི་ཐོག་ལ། ད་ཆ་ཁོང་ཚོས་ཨིས་ར་ཨེལ་དང་པེ་ལེས་ཏིན་གཉིས་རྒྱལ་ཁབ་གཉིས་སོ་སོ་བྱས་ཏེ་གནས་འཇོག་གི་གྲོས་མཐུན་ལ་ཡང་མོས་མཐུན་ཐུབ་ཀྱི་མེད་པ་རེད། དེའི་ཐོག་གཟའ་ཉི་མའི་ཉིན་ཨིས་ར་ཨེལ་གྱི་སྲིད་བློན་བེན་ཇ་མིན་ནེ་ཐན་ཡ་ཧུ་ཡིས་ཁོང་གི་བློན་ཆེན་ལྷན་ཚོགས་ཀྱི་སྤྱི་མོས་རྒྱབ་སྐྱོར་ཐོབ་པའི་ཐོག་རྒྱལ་སྤྱིའི་སྤྱི་ཚོགས་ཀྱིས་ཨིས་ར་ཨེལ་དང་པེ་ལེས་ཏིན་གཉིས་རྒྱལ་ཁབ་སོ་སོ་བྱས་ཏེ་གནས་འཇོག་གི་འདོད་དོན་བཏོན་པ་དེར་མཐའ་གཅིག་ཏུ་མོས་མཐུན་བྱེད་ཀྱི་མེད་ཅེས་སྤྱི་བསྒྲགས་སྤེལ་ཡོད་པ་རེད། སྲིད་བློན་ནེ་ཐན་ཡ་ཧུ་ཡིས་ཧ་མཱ་སི་ཐོག་ལ་མུ་མཐུད་དེ་འཐབ་འཁྲུག་བྱེད་མཁན་ཡིན་པར་བརྗོད་པ་མ་ཟད། ཧ་མཱ་སི་ཡིས་ཟླ་ཉིན་སྤྱི་ཟླ་བཅུ་པའི་ཚེས་བདུན་གྱི་ཉིན་ཨིས་ར་ཨེལ་གྱི་ཐོག་ལ་འཇིགས་སྐུལ་དྲག་སྤྱོད་ཚབས་ཆེན་སྤེལ་བར་བརྟེན། ད་ཆ་ཁོ་ཚོའི་དགོས་འདུན་ལ་ངོས་ལེན་བྱས་པ་ཡིན་ན་ནི་ཁོ་ཚོའི་ངན་ཇུས་ལ་ལེགས་སྐྱེས་སྤྲད་པ་ཆགས་ཀྱི་ཡོད་ཅེས་བརྗོད་འདུག་ནུབ་ཆུ་ཁ་དང་གྷ་ཛ་ས་ཁུལ་གཉིས་པོ་དེ་ཨིས་ར་ཨེལ་གྱི་ཉེ་འཁྲིས་སུ་རྒྱལ་ཁབ་ཁག་ཁག་བྱས་ཏེ་གནས་འཇོག་གི་དཀའ་རྙོག་དེ་བཞིན་ཕྱི་ལོ་ཉིས་སྟོང་བཅུ་བཞིའི་ལོ་ནས་ཐག་གཅོད་མེད་པར་ལུས་ཡོད་པ་རེད། ཡང་ཨ་མི་རི་ཀའི་གྲོས་ཚོགས་གོང་མའི་ཆབ་སྲིད་ཚོགས་པ་གཉིས་ལས་གྲུབ་པའི་སྐུ་ཚབ་ཞིག་ཧང་ག་རིའི་ཡུལ་དུ་ཆེད་ཕེབས་ཀྱིས་དེར་སུའེ་ཏན་ནེ་ཀྲོ་སྒྲིག་ཁོངས་སུ་འཇུག་རྒྱུར་རྒྱལ་ཞེན་ཅན་གྱི་ཧང་ག་རི་སྲིད་གཞུང་གིས་འཕྲལ་དུ་མོས་མཐུན་ཆོག་མཆན་གནང་དགོས་པའི་འབོད་སྐུལ་གནང་ཡོད་པའི་གནས་ཚུལ་ཐོན་འདུག་ནེ་ཀྲོ་སྒྲིག་འཛུགས་ཁོངས་སུ་རྒྱལ་ཁབ་སུམ་ཅུ་སོ་གཅིག་ཡོད་པའི་ཁོངས་ནས་ཧང་ག་རི་གཅིག་པོས་སུའེ་ཀྲེན་ནེ་ཀྲོ་སྒྲིག་འཛུགས་ཁོངས་སུ་འཇུག་རྒྱུར་མོས་མཐུན་ཁས་ལེན་བྱས་མེད་ཅིང། གོང་ཞུས་ཨ་མི་རི་ཀའི་གྲོས་ཚོགས་གོང་མའི་ཆབ་སྲིད་ཚོགས་པ་གཉིས་ལས་གྲུབ་པའི་སྐུ་ཚབ་ཀྱིས་ཧང་ག་རིའི་ཡུལ་དེ་བཞིན་དམངས་གཙོའི་ལམ་ལུགས་ཕྱོགས་སུ་མདུན་སྐྱོད་བྱ་རྒྱུའི་ཚབ་ལ་རྒྱབ་ཤིག་རྒྱག་གི་ཡོད་པའི་སྐྱོན་འཛུགས་ཀྱི་གྲོས་གཞི་གྲོས་འཆར་ཞིག་ཨ་མི་རི་ཀའི་གྲོས་ཚོགས་ལ་འབུལ་ལམ་ཞུ་རྒྱུ་ཡིན་པ་དང་ཆབས་ཅིག་ཧང་ག་རིའི་ཡུལ་གྱི་སྲིད་བློན་བིག་ཏར་ཨོ་པན་གྱིས་སུའེ་ཀྲེན་ནེ་ཀྲོ་སྒྲིག་ཁོངས་སུ་འཇུག་རྒྱུར་བཀག་འགོག་མ་གནང་རོགས་ཅེས་འབོད་སྐུལ་གནང་ཡོད་པའི་གནས་ཚུལ་ཐོན་འདུག། འཇར་མ་ནི་ནང་གི་ངལ་རྩོལ་མི་སྣའི་མཐུན་ཚོགས་ཤིག་གིས་ཡུལ་དེའི་གནམ་གྲུའི་ལས་ཁང་ལུབ་ཧན་ཛ་ཡི་ས་ཐོག་གི་ལས་བྱེད་ཚང་མས་གཟའ་མིག་དམར་ཉིན་ལས་མཚམས་བཞག་སྟེ་ངོ་རྒོལ་བྱེད་རོགས་ཅེས་གཟའ་ཉི་མའི་ཉིན་སྐུལ་མ་བྱས་ཡོད་པ་རེད། ངོ་རྒོལ་དེ་བཞིན་གནམ་ཐང་བདུན་གྱི་ནང་ལ་བྱེད་རྒྱུ་ཡིན་པ་དང་ལས་མཚམས་བཞག་ནས་ངོ་རྒོལ་གྱི་ལས་འགུལ་དེ་རིགས་ཤིག

འམ་ཟླ་རེར་ཨ་སྒོར་ལྔ་བརྒྱ་སུམ་ཅུ་སོ་དགུ་ཙམ་ཞིག་འཕར་ཆ་དགོས་པའི་དགོས་འདུན་བཏོན་ཏེ་ངོ་རྒོལ་བྱེད་ཀྱི་ཡོད་པ་རེད། ཟླ་རེའི་གླ་ཕོགས་འཕར་ཆ་གཏོང་དགོས་པའི་ལས་དོན་དེའི་འོག་ལ་ལས་བྱེད་ཉིས་ཁྲི་ལྔ་སྟོང་ཙམ་ཞིག་ལ་ཁྱད་པར་འགྲོ་གི་ཡོད་པ་རེད། ད་རེས་གཟའ་མིག་དམར་ཉིན་གྱི་ངོ་རྒོལ་དེ་ནི་དུས་ཡུན་ཆུ་ཚོད་ཉི་ཤུ་རྩ་བདུན་རིང་བྱེད་རྒྱུ་ཡིན་པ་རེད། ཧོ་ཐིའི་གྱེན་ལོག་པ་ཚོའི་སྟངས་འཛིན་འོག་ཡོད་པའི་ཡེ་མེན་གྱི་ས་ཐོག་དང། མཚོ་ཐོག་གཉིས་ཀྱི་གཏོར་རྒོལ་འགོག་ཐབས་སུ་ཨ་མི་རི་ཀའི་དཔུང་དམག་གིས་རྒྱ་མཚོ་དམར་པོའི་ས་ནས་འགོག་སྲུང་གི་དྲག་པོའི་གཏོར་རྒོལ་ཁག་ལྔ་ལམ་ལྷོངས་ལྡན་པའི་ཐོག་ནས་བྱུང་ཡོད་ལུགས་ཨ་མི་རི་ཀའི་རྒྱལ་སྲུང་ལྷན་ཁང་གིས་འགྲེལ་བརྗོད་གནང་འདུག་དེ་ཡང་རྒྱ་མཚོ་དམར་པོའི་བརྒྱུད་ནས་འགྲུལ་བཞུད་ཀྱི་ལས་དོན་ཐོག་གཏོར་རྒོལ་ཡང་སེ་གཏོང་མཁན་ཨི་རན་གྱི་རྒྱབ་སྐྱོར་བྱ་ཡུལ་ཡེ་མེན་གྱི་ཧོ་ཐི་གྱེན་ལོག་པ་ཚོའི་ཐོག་ཨ་མི་རི་ཀ་དང་ཨ་མི་རི་ཀའི་མནའ་འབྲེལ་མཐུན་ཚོགས་ཀྱིས་མི་མེད་གནམ་གྲུའི་ཐོག་ནས་འབར་མདེལ་འཕེན་པ་དང་མེ་ཤུགས་འཕུར་མདའ་འཕེན་གཏོང་བྱས་པ་སོགས་ཀྱི་དྲག་རྒོལ་གྱི་ལས་འགུལ་སྤེལ་བའི་ཁོངས་ནས་གོང་ཞུས་དྲག་རྒོལ་ལས་དོན་དེ་གསར་ཤོས་ཤིག་ཆགས་ཀྱི་ཡོད་པ་རེད། ཨ་མི་རི་ཀའི་སྲིད། ཨུ་རུ་སུའི་སྲིད་འཛིན Vladimir Putin ལ་ངོ་རྒོལ་རྣོ་ངར་ལྡན་པ་བྱེད་མཁན་རང་ལོ་བཞི་བཅུ་ཞེ་བདུན་སོན་པ Alexei Navalny གཟའ་པ་སངས་ཉིན་བཙོན་འཇུག་འོག་གློ་བུར་དུ་འདས་གྲོངས་གྱུར་བའི་ཐོག་ལ་ཨུ་རུ་སུ་གཙོ་བོར་གྱུར་པའི་རང་དབང་དམངས་གཙོ་དོན་གཉེར་བས་མྱ་ངན་དྲན་གསོ་ཞུ་བཞིན་ཡོད་པ་དང། ཕྱོགས་མཚུངས་ཁེ་ས་གཟའ་ཉི་མའི་ཉིན་རྒྱལ་ས་མཱོ་སི་ཀོའུ་ནང་བཅའ་བཞུགས་ཨ་མི་རི་ཀའི་གཞུང་ཚབ་ཆེན་མོ་ལིན་ཁྲེ་སི་ཡིས་དེར་མྱ་ངན་བྱེད་ཡུལ་ས་ཆ་ཞིག་ལ་དངོས་སུ་ཕེབས་ནས Navalny དམ་པ་ཁོང་གི་ནང་མི་དང་ལས་རོགས་རྒྱབ་སྐྱོར་བ་ཚོར་ཐུགས་གསོ་དང་གདུང་སེམས་མཉམ་སྐྱེད་ཡོད་པ་གསལ་སྟོན་གནང་འདུག་ཡང། མྱ་ངན་གྱི་བརྗོད་གཞི་བཀོད་པའི་རྩིག་གྱང་གཞན་ཞིག་ཏུ་ཨུ་རུ་སུའི་མི་དམངས་མང་པོ་ཞིག་གིས་ཨུ་རུ་སུ་ཕྱོགས་འགལ་བའི་འགོ་ཁྲིད་འདས་པོ་ཁོང་ལ་མྱ་ངན་གུས་འདུད་ཀྱི་བྱེད་སྒོ་སྤེལ་ཡོད་པ་དང་ཡང་ཉེན་རྟོག་པས་ངོ་རྒོལ་སྤེལ་མཁན་མི་བཅུ་ཕྲག་ཞིག་ལ་འཛིན་བཟུང་བྱས་འདུག། མེག་སི་ཀོའི་ཡུལ་དུ་རིང་མིན་སྤྱི་ཟླ་དྲུག་པའི་ཚེས་གཉིས་ཉིན་རྒྱལ་ཡོངས་འོས་བསྡུ་ཆེན་མོ་བྱེད་འཆར་ཡོད་པ་ལྟར་ཁ་སང་རེས་གཟའ་ཉི་མའི་ཉིན་ཡུལ་དེའི་གྲོང་ཁྱེར་ཁག་གི་མང་ཚོགས་དང་དེ་བཞིན་ཕྱིའི་རྒྱལ་ཁབ་ཁག་གི་ནང་གནས་པའི་མེག་སི་ཀོའི་ཡུལ་མི་བཅས་མི་གྲངས་སྟོང་ཕྲག་འགའ་ཤས་ཤིག་གིས་ཡུལ་དེའི་གཞུང་འཛིན་ཚོགས་པར་དམིགས་བཀར་བཟུང་སྟེ་དམངས་གཙོའི་གོམ་བགྲོད་ཞེས་པའི་རྔམ་སྟོན་ཁྲོམ་སྐོར་གྱི་ལས་འགུལ་གཞི་རྒྱ་ཆེ་བ་ཞིག་སྤེལ་ཡོད་པ་རེད། འདི་ཝི་ཨོ་ཨེ་ཨ་རིའི་རྒྱང་སྲིང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ཡིན། ཉེ་དུས་ཨུ་རུ་སུའི་བཙོན་ཁང་ནང་ལ་གློ་བུར་དུ་འདས་གྲོངས་གྱུར་པའི་ཕྱོགས་འགལ་བའི་འགོ་ཁྲིད་ཨེ་ལེག་སི་ནེ་ཝལ་ནི་ལ་མྱ་ངན་ཞུ་མཁན་མི་བཞི་བརྒྱ་ལྷག་ཙམ་ཞིག་ཉེན་རྟོག་པས་དོ་དམ་བྱས་པའི་སྐོར་གྱི་གནས་ཚུལ་ཞིག་རྒྱལ་མཚན་ཚེ་རིང་ལགས་ཀྱིས་སྙན་སྒྲོན་ཞུ་གནང་གི་རེད། ལོ་ན་བཞི་བཅུ་ཞེ་བདུན་ཡིན་པའི་ཨུ་རུ་སུའི་ཕྱོགས་འགལ་ཚོགས་པའི་འགོ་ཁྲིད་ཨེ་ལེག་སི་ནེ་ཝལ་ནི་ཉེ་དུས་བཙོན་ཁང་གི་ནང་གློ་བུར་འདས་གྲོངས་སུ་གྱུར་བར་མི་མང་པོ་ཞིག་ནི་སེམས་སྡུག་ཧ་ཅང་གི་ཆེན་པོ་བྱེད་དགོས་པ་ཞིག་ཏུ་གྱུར་ཡོད་འདུག་གང་ཡིན་ཞེ་ན་ཁོང་ནི་ཨུ་རུ་སུའི་ནང་འགྱུར་བ་གཏོང་ཐུབ་མཁན་གྱི་གོ་སྐབས་ཡག་ཤོས་ཡོད་མཁན་ཞིག་དང། སྲིད་འཛིན་བླ་རི་མ་ཏྲིན་ཕུ་ཏིན་ལ་ཁ་གཏད་དུ་ཤུགས་ཆེན་འདོན་ལངས་ཐུབ་མཁན་ཞིག་ཏུ་ངོས་འཛིན་བྱེད་ཀྱི་ཡོད་འདུག་དེ་ཡང་ཁོང་ལ་རྒྱབ་སྐྱོར་བྱེད་མཁན་ཚོས་ནེ་ཝལ་ནི་ལ་དུག་ཕོག་ནས་གསོན་པོར་གནས་ཐུབ་པ་བྱུང་བ་དང་དེ་བཞིན་བཙོན་ཁང་དུ་ཐེངས་འགའ་ཤས་ཚུད་པའི་རྗེས་སུ་ཡང་ཁོང་ནི་ཨུ་རུ་སུའི་སྲིད་འཛིན་ལ་སྐྱོན་བརྗོད་ཤུགས་དྲག་ཆེན་པོའི་ཐོག་ནས་བྱེད་ཐུབ་མཁན་ཞིག་ཡིན་པའི་འགྲེལ་བརྗོད་བྱེད་ཀྱི་ཡོད་འདུག། ཨུ་རུ་སུའི་ཕྱོགས་འགལ་ཚོགས་པའི་འགོ་ཁྲིད་ཨ་ལེག་སི་ནེ་ཝལ་ནི་འདས་གྲོངས་སུ་གྱུར་བའི་གསར་འགྱུར་དེ་ནི་ཨུ་རུ་སུའི་ནང་སྲིད་འཛིན་གྱི་འོས་འདེམས་བྱེད་པར་དུས་ཡུན་ཟླ་བ་གཅིག་ཙམ་ལས་མེད་པའི་སྐབས་འདིར་བྱུང་བ་ཞིག་ཡིན་པ་དང། འོས་འདེམས་ཀྱི་སྐབས་སྲིད་འཛིན་ལས་ཐོག་ཕུ་ཏིན་ནི་སླར་ཡང་ལོ་དྲུག་ཙམ་གྱི་རིང་སྲིད་འཛིན་ལ་འོས་འདེམས་ཡོང་རྒྱུའི་སྔོན་དཔག་ཡོངས་གྲགས་སུ་བྱེད་དགོས་པའི་གནས་སྟངས་ཤིག་ཆགས་ཡོད་པ་དང། ནེ་ཝལ་ནི་གྲོངས་རྐྱེན་གང་ཡིན་རེས་གཟའ་ཉི་མའི་ཉིན་ལ་ཡང་གསལ་པོ་མེད་པ་དང། ཁོང་གི་ཕུང་པོ་ཡང་གཞུང་གིས་ནང་མིར་རྩིས་སྤྲོད་ག་དུས་བྱ་རྒྱུ་ཡིན་པ་དེ་བཞིན་ད་དུང་ཡང་ཏན་ཏན་མེད་པ་ཞིག་ཏུ་གནས་བཞིན་ཡོད་འདུག། ནེ་ཝལ་ནི་ཡི་རུ་ཁག་གིས་ནེ་ཝལ་ནི་ནི་དབང་འཛིན་པས་དམར་བསད་བཏང་བ་ཞིག་ཡིན་པར་བརྟེན་ནས་ཕུང་པོ་ནང་མིར་རྩིས་སྤྲོད་བྱ་རྒྱུར་ཆེད་མངགས་དུས་འགྱངས་གཏོང་གི་ཡོད་པའི་སྐྱོན་བརྗོད་བྱེད་ཀྱི་ཡོད་འདུག་ཡང་ནེ་ཝལ་ནི་ཡི་ཨ་མ་དང་ཁོང་གི་ཁྲིམས་རྩོད་པ་ཁག་གིས་ནེ་ཝལ་ནི་ཡི་ཕུང་པོ་རྩིས་སྤྲོད་དགོས་པའི་འབོད་སྐུལ་གཞུང་ལ་ཞུ་སྐབས་གཞུང་གི་འབྲེལ་ཡོད་ལས་ཁུངས་ཁག་གིས་ཕུང་པོ་རྩིས་སྤྲོད་ཀྱི་ཐད་གནས་ཚུལ་འདྲ་མིན་མང་དག་ཅིག་བརྗོད་ནས་ཕུང་པོ་ད་དུང་ཡང་ནང་མིར་རྩིས་སྤྲོད་བྱུང་མེད་པ་དང། རེས་གཟའ་སྤེན་པའི་ཉིན་ནེ་ཝ་ནེ་ཡི་མགྲིན་ཚབ་པ་ཁེ་ར་ཁ་མ་ཤི་ཡིས་གཞུང་གིས་ནེ་ཝ་ནེ་ཡི་ཐད་གནས་ཚུལ་སྦས་སྐུང་བྱེད་ཐབས་བྱས་ནས་ང་ཚོར་སྐད་ཆ་དྲང་པོ་བརྗོད་རྒྱུ་མེད་པའི་ཚོར་བ་དྲག་པོ་ཞིག་ཡོང་གི་འདུག་གང་ཡིན་ཞེ་ན། འདས་པའི་ལོ་འགའ་ཤས་ཀྱི་རིང་ནི་ཝ་ནི་ནི། པར་ཆས་སོགས་ཕྱོགས་མང་པོ་ནས་རྟོག་ཞིབ་དམ་ཟབ་བྱེད་པའི་གནས་སྟངས་ཤིག་ཏུ་གནས་བཞིན་ཡོད་པས་དཔེར་ན། ཁོང་གིས་གོམ་པ་གཅིག་སྤོས་ཀྱང། གོམ་པ་དེ་ཕྱོགས་མང་པོ་ནས་བརྙན་པར་རྒྱག་གི་ཡོད་རེད་ལ། ནི་ཝ་ནི་ལ་ལྟ་སྲུང་བྱེད་མཁན་ཚང་མར་ཁོང་གི་ཉིན་རེའི་བྱེད་སྒོའི་ཐད་བརྙན་པར་ཁག་འདོན་གྱི་ཡོད་རེད། ཡིན་ན་ཡང་འདས་པའི་ཉིན་འགའ་ཞིག་གི་རིང་དེ་འདྲའི་བརྙན་པར་གཅིག་ཀྱང་ཕྱིར་བསྒྲགས་བྱས་ཡོད་མ་རེད་ཅེས་བརྗོད་ཡོད་འདུག། ཨུ་རུ་སུའི་ཕྱོགས་འགལ་ཚོགས་པའི་འགོ་ཁྲིད་ནེ་ཝཱ་ནི་རེས་གཟའ་པ་སངས་ཀྱི་ཉིན་ཨུ་རུ་སུའི་ལུང་ཁུག Arctic ས་ཁུལ་ནང་གི་བཙོན་ཁང་གི་ནང་གློ་བུར་འདས་གྲོངས་སུ་གྱུར་བའི་གསར་འགྱུར་ཐོན་ནས་རེས་གཟའ་སྤེན་པའི་ཉིན་ཨུ་རུ་སུའི་ས་ཁུལ་མང་པོའི་ནང་མི་མང་འདུ་འཛོམས་ཀྱིས་ཁོང་ལ་གུས་བཏུད་ཞུས་པར་བརྟེན་ནས་ཉེན་རྟོག་པས་མི་བཞི་བརྒྱ་བཅུ་མེད་གཅིག་ཙམ་ཞིག་དོ་དམ་བྱས་ཡོད་འདུག། མི་ཉིས་བརྒྱ་ཙམ་ནི་ཨུ་རུ་སུའི་གྲོང་ཁྱེར་ཆེ་ཤོས་ཨང་གཉིས་པ་སེན་པི་ཏེར་སི་པུར་གི་ནང་འཛིན་བཟུང་བྱས་ཡོད་འདུག། ཡང་ཨུ་རུ་སུའི་བཙོན་ཁང་དོ་དམ་ལས་ཁུངས་ཀྱིས་ནི་ཝཱ་ནི་གི་ཐད་གནས་ཚུལ་སྤེལ་བར་གཞིགས་ན། ནི་ཝཱ་ནི་རེས་གཟའ་པ་སངས་ཀྱི་ཉིན་གོམ་བགྲོད་དུ་བསྐྱོད་པའི་རྗེས་གཟུགས་པོ་མི་ཐུབ་པ་བྱུང་སྟེ་དེ་རྗེས་དྲན་ཤེས་མེད་པར་གྱུར་ནས། ས་གནས་ཀྱི་ཆུ་ཚོད་གཉིས་དང་སྐར་མ་བཅུ་བདུན་ཙམ་ལ་ཚེ་མ་ཟིན་པ་བྱུང་བ་རེད་ཅེས་བརྗོད་ཡོད་ཀྱང། དེ་འདྲའི་སྲོག་སྐྱོན་བྱུང་རྐྱེན་གང་ཡིན་ད་དུང་ཡང་གསལ་པོ་ཞིག་མེད་པར་གནས་བཞིན་ཡོད་འདུག་ཨུ་རུ་སུའི་ཕྱོགས་འགལ་ཚོགས་པའི་འགོ་ཁྲིད་ཨ་ལེག་སི་ནི་ཝཱ་ནི་ནི་དེ་སྔ་དུག་ཕོག་ནས་འཇར་མ་ནི་གི་ནང་སྨན་བཅོས་སུ་བསྐྱོད་དེ། ནད་མནར་ནས་དྲག་སྐྱེད་བྱུང་སྟེ་རྒྱལ་ས་མོ་སི་ཀོ་གི་ནང་ཕྱིར་ལོག་བྱས་ནས་ཉིས་སྟོང་ཉི་ཤུ་གཅིག་གི་ལོར་སླར་ཡང་བཙོན་འཇུག་བྱས་ཡོད་པ་དང། ནི་ཝ་ནི་གིས་ཁོང་ལ་འདི་འདྲའི་དུག་ཕོག་པ་དེ་ནི་སྲིད་འཛིན་ཕུའུ་ཀྲིན་ལ་འགན་ལེན་ཡོད་པ་ཞིག་ཡིན་པའི་སྐྱོན་བརྗོད་བྱེད་ཀྱི་ཡོད་པ་རེད། གོང་ཞུས་ཀྱི་གནས་ཚུལ་དེ་བཞིན་ཕྱོགས་སྒྲིག་དང་ཕབ་བསྒྱུར་སྙན་སྒྲོན་ཞུ་མཁན།

དགུ་ཟེར་བ་ཞིག་བཅས་ལ་ཡུཀ་རེན་གྱིས་གཏོར་བཤིག་བཏང་སྟེ་ས་ཐོག་ཏུ་ཕབ་ཡོད་ལུགས་བཤད་པའི་གནས་ཚུལ་ཞིག་ཕུན་ཚོགས་ཚེ་རིང་ལགས་ཀྱིས་སྙན་སྒྲོན་གནང་གི་རེད། ཡུཀ་རེན་གྱི་མཁའ་དམག་གིས་ཁ་སང་གཟའ་ཉི་མའི་ཞོགས་ཀས་གསལ་བསྒྲགས་བྱས་གསལ་ལ་ཨུ་རུ་སུའི་ཨེས་ཡུ་སུམ་ཅུ་སོ་བཞི་རྟགས་ཅན་གྱི་མཁའ་དམག་གི་འཁྲུག་འཛིང་གནམ་གྲུ་ཞིག་ཡུཀ་རེན་ཤར་ཕྱོགས་ཁུལ་དུ་འཕུར་སྐྱོད་བྱས་པའི་སྐབས་ལ་ཡུཀ་རེན་གྱི་དམག་མིས་མེ་ཤུགས་འཕུར་མདའི་གཏོར་རྒོལ་བཏང་སྟེ་ས་ཐོག་ཏུ་ཕབ་ཡོད་པ་དང། མི་མེད་འཕུར་འཁོར་ཤ་ཧེད་བཅུ་གཉིས་དང་དེ་ག་ནང་བཞིན་མེ་ཤུགས་འཕུར་མདའ་ཀེ་ཨེཆ་ལྔ་བཅུ་ང་དགུ་ཟེར་བ་ཞིག་ཡུག་རེན་གྱི་གྲོང་ཁྱེར། ཅེ་ནེ་ཧིབ་དང་སུའུ་མི། པོ་ཏཱལ་བ་དང། ཀྱུ་རོ་ཝོ་ར་བཅས་ཀྱི་མཁའ་དབྱིངས་སུ་འཕུར་སྐྱོད་བྱེད་པའི་སྐབས་ལ་ཡུག་རེན་གྱི་དམག་མིས་མེ་ཤུགས་འཕུར་མདས་གཏོར་བཤིག་བཏང་སྟེ་ས་ཐོག་ཏུ་ཕབ་ཡོད་པའི་ཐོག་ཨུ་རུ་སུའི་དམག་མི་བཞི་བརྒྱ་གཉིས་ནས་བཞི་བརྒྱ་སུམ་ཅུ་ཙམ་རྐྱེན་ལམ་དུ་བཏང་ཐུབ་ཡོད་འདུག། ཡུག་ཀེ་རན་གྱི་སྲིད་འཛིན་ཛེ་ལན་སི་ཀི་མཆོག་གིས་ཁེ་ཉིན་གཟའ་སྤེན་པའི་ཉིན་ཨ་མི་རི་ཀའི་སྲིད་འཛིན་ཇོ་བྷའི་ཏིན་མཆོག་ལ་ཞལ་པར་གནང་པའི་སྐབས་ལ་ཨ་མི་རི་ཀས་ཡུག་ཀེ་རན་ལ་སྤྲད་འཆར་ཡོད་པའི་དཔལ་འབྱོར་གྱི་རོགས་རམ་དེར་ཨ་མི་རི་ཀའི་རྒྱལ་ཡོངས་གྲོས་ཚོགས་ཀྱིས་རྣམ་དཔྱོད་དང་ལྡན་པའི་ཐོག་ནས་གཏན་འབེབས་གནང་ཐུབ་པའི་ཐུགས་རེ་ཡོད་ལུགས་གསུངས་ཡོད་འདུག་སྐུ་ཞབས་ཛེ་ལན་སི་ཀི་ཡིས་དྲ་ལམ་གྱི་འཕྲིན་ལམ X ཡི་ཐོག་ལ་ང་ཚོས་ཡུག་ཀེ་རན་གྱི་ས་མཚམས་ཀྱི་དམག་སའི་གནས་སྟངས་ཇི་ལྟར་ཡོད་མེད་ཀྱི་སྐོར་ལ་བཀའ་མོལ་ཞུས་པ་ཡིན། སྲིད་འཛིན་བྷའི་ཏན་མཆོག་གིས་ཡུ་ཁི་རེན་ལ་སྙིང་ཐག་པ་ནས་རྒྱབ་སྐྱོར་གནང་གི་ཡོད་པ་དེར་ངས་བཀའ་དྲིན་ཆེ་ཞུ་ཡོད་ཞུས་པ་ཡིན། ངས་ཨ་མི་རི་ཀའི་རྒྱལ་ཡོངས་གྲོས་ཚོགས་ཀྱིས་ང་ཚོར་སྲུང་སྐྱོབ་ཀྱི་རོགས་རམ་གནང་ཕྱོགས་ཀྱི་ཐོག་ལ་རྣམ་དཔྱོད་དང་ལྡན་པའི་ཐོག་ནས་འོས་ཤོག་བླུགས་པའི་ཡིད་ཆེས་ཡོད་ཅེས་བཀོད་གནང་འདུག་སྲིད་འཛིན་ཛེ་ལན་སི་ཀི་མཆོག་མིའུ་ནིག་གི་སྲུང་སྐྱོབ་ཀྱི་ལྷན་འཛོམས་ཀྱི་ནང་ལ་མཉམ་ཞུགས་གནང་རྒྱུར་ཁོང་འཇར་མ་ནི་ནང་ལ་ཕེབས་སྐྱོད་གནང་ཡོད་པས། ཁོང་གིས་སྲིད་འཛིན Biden མཆོག་ལ་གྲོང་ཁྱེར Munich ནས་ཞལ་པར་དེ་ཕུལ་ཡོད་འདུག་སྲིད་འཛིན Zelenskyy མཆོག་གིས Munich གི་ལྷན་འཛོམས་ལ་གསུང་བཤད་གནང་བའི་སྐབས་ལ་ནུབ་ཕྱོགས་ཡུལ་ཁག་གིས་ཡུ་ཀེ་རེན་ལ་རོགས་རམ་གནང་རྒྱུར་འགོར་འགྱངས་བྱས་པ་ཡིན་ན་ཨུ་རུ་སུས་རང་ཉིད་ཀྱི་དམག་ཤུགས་ཤུགས་ཆེ་རུ་བཏང་སྟེ་ཡུ་ཀེ་རེན་གཏོར་བཅོམ་བྱ་རྒྱུ་ཡིན་པ་དང། ཡུ་ཀེ་རེན་གྱི་དམག་མིར་མེ་རྫས་ལ་སོགས་པའི་གོ་མཚོན་ལག་ཆ་ཉུང་དྲགས་པའི་རྐྱེན་གྱིས་ཡུ་ཀེ་རེན་གྱིས་རང་ཉིད་ཀྱི་གྲོང་ཁྱེར Avdiy ནས་རང་ཉིད་ཀྱི་དམག་མི་རྣམས་ཕྱིར་འཐེན་བྱེད་དགོས་བྱུང་སོང་གསུངས་ཡོད་འདུག། ཁོང་གིས་གྲོང་ཁྱེར་མེའུ་ནིག་ནང་ལ་ཨ་མི་རི་ཀའི་སྲིད་འཛིན་སྐུ་གཞོན་དང་ལྷན་དུ་བཀའ་མོལ་གནང་པའི་རྗེས་ལ་ཁོང་རྣམ་གཉིས་གསར་འགོད་པ་ཚོར་བཀའ་མོལ་གནང་པའི་སྐབས་ལ་ལྕམ་ཀམ་ལ་ཧེ་རི་སི་ཡིས་ང་ཚོ་ཨ་མི་རི་ཀས་ཡུ་ཀེ་རེན་ལ་རོགས་རམ་བྱ་རྒྱུ་དེ་ནི་སྲུང་སྐྱོབ་དང་རང་དབང་གི་ཐོག་ནས་ཨ་མི་རི་ཀར་ཁེ་ཕན་ཡོད་པ་ཞིག་རེད་གསུངས་འདུག། སྲིད་འཛིན་ཛེ་ལན་སི་ཀི་མཆོག་གིས་ཀྱང་ལྕམ་ཀམ་ལ་ཧེ་རི་སི་ཡིས་གང་གསུངས་པ་དེ་ཚོར་བསྐྱར་ཟློས་གནང་པའི་ཐོག་ལ་དྲག་ཤུགས་ཐོག་ནས་ཨ་མི་རི་ཀས་ཡུ་ཀེ་རེན་གྱི་མཐུན་གྲོགས་མུ་མཐུད་དེ་བྱེད་པའི་ཐུགས་རེ་ཡོད་ལུགས་གསུངས་ཤག། བྱང་མཚོ་ཨེ་ཏི་ལན་ཏིག་དམག་དོན་མཐུན་ཕྱོགས་ཀྱི་སྤྱི་ཁྱབ་དྲུང་ཆེ་སྐུ་ཞབས Jens Stoltenberg གིས་ཨ་མི་རི་ཀས་ཡུ་ཀེ་རེན་ལ་སྤྲད་རྒྱུའི་རོགས་རམ་དེར་ཨ་མི་རི་ཀའི་རྒྱལ་ཡོངས་གྲོས་ཚོགས་ནས་བཀའ་ཁྲོལ་ཆོག་མཆན་ཐོབ་རྒྱུར་འགོར་འགྱངས་ཡོང་གི་ཡོད་པ་དེས། ཡུག་ཀེ་རན་གྱིས་རང་ཉིད་སྲུང་སྐྱོབ་བྱ་རྒྱུར་ཤུགས་རྐྱེན་ཐད་ཀར་ཡོང་གི་འདུག་གསུངས་ཤག། ཨ་མི་རི་ཀའི་རྗེས་ལ་ཡུག་ཀེ་རན་ལ་དཔལ་འབྱོར་དང་སྲུང་སྐྱོབ་ཀྱི་རོགས་རམ་ཤུགས་ཆེ་ཤོས་བྱེད་མཁན་རྒྱལ་ཁབ་ཨང་གཉིས་པ་འཇར་མ་ནི་ཡི་སྲིད་བློན་སྐུ་ཞབས་ཨོ་ལཱབ་ཤོལ་ཚ་མཆོག་གིས་ཨ་མི་རི་ཀས་ད་ལྟ་བར་དུ་ཡུག་ཀེ་རན་ལ་རྒྱབ་སྐྱོར་རོགས་རམ་ཤུགས་ཆེ་བྱས་ཡོད་པ་དེར་བསྔགས་བརྗོད་རྒྱ་ཆེ་གནང་པའི་ལམ་ནས་ཡོ་རོབ་ཀྱི་ཡུལ་ཁག་ཚོས་ཡུག་ཀེ་རན་ལ་དཔལ་འབྱོར་དང་དྲག་ཆས་གོ་མཚོན་གྱི་རོགས་རམ་ཤུགས་ཆེ་རུ་གཏང་དགོས་པའི་འབོད་སྐུལ་གནང་འདུག། ཡུག་ཀེ་རན་གྱིས་རང་ཉིད་ཀྱི་དམག་མི་རྣམས་ཕྱིར་འཐེན་བྱས་པའི་རྗེས་ལ། ཨུ་རུ་སུའི་དམག་མི་ཚོས་གཟའ་སྤེན་པའི་ཉིན་ཡུག་ཀེ་རན་ཤར་ཕྱོགས་ཀྱི་གྲོང་ཁྱེར Avdiivka བཙན་བཟུང་བྱས་ཡོད་པར་ཨུ་རུ་སུའི་སྲིད་འཛིན Vladimir Putin གྱིས་ཡུག་ཀེ་རན་ནང་ལ་ཡོད་པའི་ཨུ་རུ་སུའི་དམག་སྤྱིར་དགའ་བསུའི་འཚམས་འདྲི་ཞུས་ཡོད་པ་དང། ཨུ་རུ་སུའི་དམག་མི་ཚོས་གཟའ་སྤེན་པའི་ཉིན་ཡུ་ཀེ་རེན་གྱི་གྲོང་ཁྱེར Avdiivka བཙན་བཟུང་བྱེད་ཐུབ་པའི་གནས་ཚུལ་དེ། ཨུ་རུ་སུའི་སྲུང་སྐྱོབ་བློན་ཆེན Sergei Shoigu ཡིས་སྲིད་འཛིན Putin ལ་སྙན་སྒྲོན་ཞུས་ཡོད་འདུག་ཨུ་རུ་སུའི་དམག་མི་ཚོས་ཡུལ་དེའི་རྒྱལ་དར་གྲོང་ཁྱེར Avdiivka འི་བཟོ་གྲྭ་ཞིག་གི་ཐོག་ལ་སྒྲེང་འཛུགས་བྱས་པའི་བརྙན་པར་ཁག་ཅིག་སྤྱི་ཚོགས་དྲ་ལམ་གྱི་ཐོག་ལ་མཐོང་རྒྱུ་བྱུང་ཡོད་པ་དང། ཨུ་རུ་སུས་ཡུག་ཀེ་རེན་ཤར་ཕྱོགས་ཀྱི་བཟོ་ལས་ཀྱི་མངའ་སྡེ་ལུ་ཧན་སཀ་དང་དོན་པཱས་གཉིས་ཆ་ཚང་བཙན་བཟུང་བྱ་རྒྱུར། གྲོང་ཁྱེར་ཨབ་དེ་བཀ་བཙན་བཟུང་བྱ་རྒྱུ་གལ་ཆེ་ཆགས་ཀྱི་ཡོད་པའི་ཐོག་ལ་ཨུ་རུ་སུའི་ནང་ལ་རིང་མིན་ཕྱི་ཟླ་གསུམ་པའི་ནང་ལ་བྱ་རྒྱུའི་ཡུལ་དེའི་སྲིད་འཛིན་གྱི་འོས་བསྡུའི་ནང་ལ་སྲིད་འཛིན་ཕུ་ཀྲིན་ལ་རྒྱབ་སྐྱོར་ཐོབ་རྒྱུར་ཕན་ཐོགས་དགེ་མཚན་ཆེན་པོ་ཡོང་གི་ཡོད་འདུག་ཨ་མི་རི་ཀས་ཡུག་ཀེ་རེན་ལ་ཌོ་ལར་ཐེར་འབུམ་དྲུག་ཅུའི་རོགས་རམ་བྱ་རྒྱུའི་སྲིད་འཛིན་སྦའེ་ཌེན་གྱི་གྲོས་འཆར་དེར། ཨ་མི་རི་ཀའི་རྒྱལ་ཡོངས་གྲོས་ཚོགས་གོང་མས་མོས་མཐུན་རྒྱབ་སྐྱོར་གནང་གྲུབ་ཡོད་རུང་ཡིན་ན་ཡང་ཨ་མི་རི་ཀའི་རྒྱལ་ཡོངས་གྲོས་ཚོགས་འོག་མས་ད་ལྟ་འོས་བསྡུ་གནང་རྒྱུ་བསྡད་ཡོད་པ་དང་སྲིད་འཛིན་སྦའེ་ཌེན་མཆོག་གིས་ཁེ་ཉིན་ཕོ་བྲང་དཀར་པོའི་ནང་ལ་གསར་འགོད་པ་ཚོར་བཀའ་མོལ་གནང་པའི་སྐབས་ལ་ཨ་མི་རི་ཀའི་རྒྱལ་ཡོངས་གྲོས་ཚོགས་འོག་མས་ཛ་དྲག་ཆེ་བའི་དུས་ཚོད་འདིར་ཡུ་ཁེ་རེན་ལ་རོགས་རམ་བྱ་རྒྱུའི་གྲོས་འཆར་དེར་རྒྱབ་སྐྱོར་མ་བྱས་པ་ཡིན་ན་ལོ་རྒྱུས་ཀྱི་ནང་ལ་བརྗེད་པར་དཀའ་བའི་གནད་དོན་ཞིག་ཆགས་རྒྱུའི་ཉེན་བརྡ་བཏང་ཡོད་པའི་གནས་ཚུལ་ཐོན་ཞག་གོང་ཞུས་ཀྱི་གནས་ཚུལ་འདི་སྙན་སྒྲོན་ཞུ་མཁན་ཕུན་ཚོགས་ཚེ་རིང་ཡིན། འདི VOA ཨ་རིའི་རྒྱང་སྲིང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ཡིན། ཨིས་རལ་གྱིས་གྷ་ཛ་ཆོལ་ཁ་ནང་ལ་གཏོར་རྒོལ་བྱས་པའི་སྐབས་དེར་མཉམ་འབྲེལ་རྒྱལ་ཚོགས་ཀྱི་ནང་མེ་འཕེན་མཚམས་འཇོག་ཡོང་རྒྱུའི་གྲོས་འཆར་ཞིག་ལ་ཨ་མི་རི་ཀས་འགོག་ཐབས་བྱེད་ཀྱི་ཡོད་པའི་སྐོར་ཚེ་བརྟན་ཆོས་སྒྲོན་ལགས་ཀྱིས་སྙན་སྒྲོན་ཞུས་གནང་གི་རེད། མཉམ་འབྲེལ་རྒྱལ་ཚོགས་ཀྱི་བདེ་འཇགས་ལྷན་ཁང་ནང་ཡོད་ཨལ་ཇེ་རི་ཡ་དང། ཨ་རབ་ཡུལ་གྲུ་ཁག་གི་སྐུ་ཚབ་ཚོས་ཨི་སི་རལ་གྱི་དཔུང་དམག་ཚོས་གྷ་ཛ་ལུང་གཤོངས་ནང་གཏོར་རྒོལ་ཚབས་ཆེན་བྱེད་ཀྱི་ཡོད་པ་དེ་དག་འོག་ཞི་བའི་མི་དམངས་ཁྲི་ཚོ་མང་པོར་རང་ཁྱིམ་དང་བྲལ་དགོས་བྱུང་ཡོད་པ་སོགས་ཡ་ང་བའི་གནས་སྟངས་དེར་སྐྱོན་བརྗོད་བྱས་པའི་ཐོག་ནས་འཕྲལ་དུ་མེ་འཕེན་མཚམས་འཇོག་བྱས་ཏེ་ཞི་བའི་མི་དམངས་ཚོར་མི་ཆོས་དགེ་བའི་རོགས་རམ་ཁག་འགོག་རྐྱེན་མེད་པའི་སྒོ་ནས་སྤེལ་དགོས་ཀྱི་འདུག་ཞེས་འཁོད་པའི་གྲོས་ཆོད་དེ་ཡི་ཟིན་བྲིས་འགྲེམས་སྤེལ་བྱས་པ་དེར་རྒྱལ་ཚོགས་ནང་ཡོད་ཨ་མི་རི་ཀའི་སྐུ་ཚབ Linda Thomas-Greenfield ཡིས་གཟའ་སྤེན་པའི་ཉིན་མོ་འདོན་སྤེལ་བྱས་པའི་གསལ་བསྒྲགས་དེའི་ནང་གོང་ཞུས་ལས་འཆར་དེ་ཡིས་ཨ་མི་རི་ཀའི་སྲིད་གཞུང་གིས་ཨིས་ར་ཨེལ་དང་པཱ་ལེ་སི་ཊིན་གཉིས་ཀྱི་ཕུགས་རྒྱང་གཉིས་ཀར་དམིགས་པའི་གྲོས་འཆར་ཞིག་འདོན་རྩིས་ཡོད་པ་དེ་དང་རྒྱབ་འགལ་ཡོང་གི་ཡོད་པའི་ཆ་ནས་མོས་མཐུན་ཞུ་ཐབས་མི་འདུག་ཞེས་དང་འབྲེལ་ཡོད་རྒྱལ་ཁབ་ཚོས་སྐབས་འཕྲལ་གྱི་དགོས་འདུན་སྒྲུབ་རྒྱུའི་གྲོས་གཞི་ཁག་ལ་རྒྱབ་སྐྱོར་བྱེད་ཀྱི་ཡོད་པ་དེ་ཡིས། འཕྲལ་ཕུགས་གཉིས་ཀར་དམིགས་པ་ཨ་མི་རི་ཀས་བཏོན་པའི་གྲོས་འཆར་དེར་འགོག་རྐྱེན་བཟོ་གི་འདུག་ཞེས་གསུངས་ཡོད་པ་རེད། ཨ་མི་རི་ཀའི་སྲིད་གཞུང་གིས་དེའི་གོང་དུ་ཡང་རྒྱལ་སྤྱིའི་ཡུལ་གྲུ་ཁག་གི་རྒྱབ་སྐྱོར་ཐོག་ནས་སྤེལ་བ་མེ་འཕེན་མཚམས་འཇོག་གི་གྲོས་འཆར་འགའ་ཤས་ཤིག་བཀག་འགོག་བྱས་ཡོད་འདུག་ཅིང། སྲིད་འཛིན་སྦའི་ཏན་མཆོག་གིས་གྲོས་ཚོགས་ཀྱི་བཀའ་འཁྲོལ་ཡོད་མེད་ལ་མ་ལྟོས་པར་མཐུན་ཕྱོགས་རྒྱལ་ཁབ་ཨི་སི་རལ་ལ་རྒྱབ་སྐྱོར་དཔུང་རོགས་གནང་བ་དང་སྦྲགས་དུས་ཟིང་དེ་དག་ནང་ཞི་བའི་མི་མང་ཚོར་དོ་ཕོག་མི་ཡོང་བ། བྱ་གལ་ཆེ་བའི་སྐོར་ལ་ཡང་ནན་བརྗོད་གནང་ཡོད་འདུག་ཧ་མཱས་རུ་ཁག་གིས་ཨི་སི་རེལ་གྱི་དཔུང་དམག་ཚོས་པེ་ལེས་ཏན་གྱི་མི་རིགས་ཁག་གནས་ཡུལ་གྷ་ཛ་ལུང་ཤུར་ནང་དྲག་རྒོལ་མཚམས་འཇོག་མ་བྱས་པར་ཁོང་ཚོའི་དབང་འོག་ཏུ་ཡོད་པ་ཨི་སི་རེལ་གྱི་མི་སེར་རྣམས་གློད་གྲོལ་གཏོང་རྩིས་མེད་པའི་སྐོར་དང་གལ་སྲིད་ཁོང་ཚོས་ཨི་སི་རེལ་གྱི་མི་སེར་དེ་དག་གློད་གྲོལ་བཏང་བ་ཡིན་ཚེ་དེའི་ཚབ་ཏུ་ཨི་སི་རེལ་གྱི་དོ་དམ་འོག་ཏུ་ཡོད་པ་པེ་ལེས་ཏན་གྱི་བཙོན་པ་ཚང་མ་དང། ཧ་མཱས་རུ་ཁག་གི་འགོ་ཁྲིད་གཙོ་གྲས་ཁག་ཡང་གློད་གྲོལ་དགོས་པའི་དགོས་འདུན་བཏོན་གྱི་ཡོད་པ་རེད། དེ་བཞིན་ཨི་སི་རལ་གྱི་སྲིད་བློན་ནེ་ཐན་ཡ་ཧུ་ཡིས་ཧ་མཱས་རུ་ཁག་གི་ནུས་ཤུགས་བསྐྱར་གསོ་བྱ་རྒྱུ་དང་འཛིན་སྐྱོང་ལས་འཆར་དང་འབྲེལ་བའི་དགོས་འདུན་ཁག་ལ་ཁས་ལེན་རྩ་བ་ནས་མ་གནང་བར་ཧ་མཱས་རུ་ཁག་གི་དགོས་འདུན་དེ་དག་ནི་མགོ་སྐོར་བསླུ་བྲིད་ཞིག་དང་འཁྲུལ་སྣང་གི་བྱ་སྤྱོད་ཞིག་ཡིན་ཞེས་གསུངས་བ་དང་སྦྲགས། ཨ་མི་རི་ཀ་དང་རྒྱལ་སྤྱིའི་ཕྱོགས་ནས་པཱ་ལེ་སི་ཐན་ལ་རང་དབང་རྒྱལ་ཁབ་ཞིག་ཏུ་ངོས་འཛིན་བྱེད་རྒྱུའི་གྲོས་འཆར་དེར་མོས་མཐུན་གནང་གི་མེད་པ་མ་ཟད། ཁ་སང་རེས་གཟའ་ཉི་མའི་ཉིན་མོ་ཨི་སི་རལ་གྱི་བཀའ་ཤག་ལྷན་ཁང་ནས་འདོན་སྤེལ་བྱས་པའི་བསྒྲགས་གཏམ་དེའི་ནང། ཨི་སི་རལ་སྲིད་གཞུང་གིས་རྒྱལ་སྤྱིའི་ཡུལ་གྲུ་ཁག་གིས་པཱ་ལི་སི་ཐན་ལ་རང་བཙན་རྒྱལ་ཁབ་ཞིག་ལ་ངོས་འཛིན་བྱ་རྒྱུ་དང་གཏན་འཇགས་ཀྱི་ཐབས་ལམ་འཚོལ་ཞིབ་དང་འབྲེལ་བའི་ཕྱོགས་གཅིག་རྐྱང་པའི་གྲོས་འཆར་དེ་ཚོར་ངོས་ལེན་ཞུ་རྩིས་མེད་ཅེས་དང་ལས་འཆར་དེ་དག་ནི་ན་ནིང་ཕྱི་ཟླ་བཅུ་པའི་ཚེས་བདུན་ཉིན་མོ་ཨི་སི་རལ་ལ་རྒོལ་རྡུང་བྱས་ཏེ་དེང་སྐབས་གྷ་ཛ་ལུང་ཤུར་ནང་གི་དམག་འཁྲུག་འདི་དག་སློང་མཁན་ཧ་མཱས་རུ་ཁག་ལ་ལེགས་སྐྱེས་གཟེངས་རྟགས་སྤྲོད་ཀྱི་ཡོད་པ་ནང་ལྟར་ཞིག་ཏུ་འགྱུར་གྱི་འདུག་ཞེས་སྐྱོན་བརྗོད་བྱས་འདུག་ཨི་སི་རལ་གྱི་སྲིད་བློན་ནེ་ཐན་ཡ་ཧུ་ཡིས་ཁོང་ཚོར་གཏོར་རྒོལ་བྱེད་མཁན་ཧ་མཱས་རུ་ཁག་གི་ཚོགས་མི་ཡོངས་རྫོགས་གཏོར་བཤིག་བྱས་ཏེ་ཨི་སི་རལ་ལ་རྒྱལ་ཁ་ཞིག་མ་སོན་བར་མུ་མཐུད་ནས་རྒོལ་ལན་སློག་རྩིས་ཡོད་ཅེས་དང། དེང་སྐབས་པེ་ལེས་ཏན་གྱི་མི་རིགས་ས་ཡ་གཉིས་དང་ཚེག་གསུམ་ཙམ་ཞིག་གནས་སྡོད་བྱེད་ཡུལ་གྷ་ཛའི་ལྷོ་ཕྱོགས་གྲོང་ཁྱེར་རཱ་ཧྥེ་ནང་མུ་མཐུད་ནས་རྒོལ་རྡུང་བྱ་རྒྱུ་ཡིན་ཞེས་གསུངས་ཡོད་འདུག་གང་ལྟར་ཧ་མཱས་རུ་ཁག་གིས་ཨི་སི་རེལ་ལ་གློ་བུར་རྒོལ་རྡུང་བྱས་པའི་དོན་རྐྱེན་ཁག་ལ་བརྟེན་ནས་འདས་པའི་ཟླ་བ་ལྔ་ཙམ་ཞིག་གི་རིང་པེ་ལེས་ཏན་གྱི་ཞི་བའི་མི་མང་རྣམས་རང་ཁྱིམ་བྲལ་དགོས་བྱུང་བའི་བར་ག་འགྲོ་འདི་འགྲོ་མེད་པར། མི་སྤྱོད་ལས་བརྒལ་བའི་དཀའ་ངལ་ཞིག་འཕྲད་བཞིན་ཡོད་པ་དེའི་ཁར་གཟའ་འཁོར་སྔོན་མའི་ནང་ཨིས་རལ་གྱི་དཔུང་དམག་ཚོས Khan Younis ནང་གི་རྒོལ་རྡུང་བ། Gaza། ལྷོ་ཕྱོགས་ཁུལ་དུ་སྨན་ཁང་གཅིག་རང་ལྷག་ཡོད་པ་དེ་ཡང་གཏོར་སྐྱོན་ཚབས་ཆེན་ཕོག་པའི་རྐྱེན་གྱིས་སྨན་བཅོས་ཀྱི་མཐུན་རྐྱེན་སྦྱོར་ཐུབ་མིན་གྱི་གནས་སུ་གྱུར་ཡོད་པའི་སྐོར་ལ་མཉམ་འབྲེལ་རྒྱལ་ཚོགས་ཀྱི་འཕྲོད་བསྟེན་ལས་མི་ཚོས་གསལ་སྟོན་བྱས་ཡོད་པ་སོགས་མདང་དགོང་མཚན་མོའི་གཏོར་རྒོལ་བ་བུད་མེད་གཅིག་དང་ཕྲུ་གུ་གསུམ་ཐེ་བའི་མི་གྲངས་བཅུ་གཅིག་ཙམ་ཞིག་ལ་སྲོག་སྐྱོན་བྱུང་ཡོད་འདུག།
VOA ཨ་རི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། འོས་བསྡུའི་དྲིལ་བསྒྲགས་གནང་བའི་བརྒྱུད་རིམ་འོག། ལས་ཐོག་སྲིད་འཛིན་བྷ་ཏིན་གྱིས་ཁོང་ལ་འོས་ཤོག་འཕེན་རྒྱུ་དེ་ནི་ཨ་རིའི་དམངས་གཙོ་སྲུང་སྐྱོབ་ཀྱི་ཆེད་དུ་ཡིན་སྐད་སྒྲོག་བཞིན་པ་དེར་སྲིད་དོན་ཚོགས་པ་ཆེ་ཁག་གཉིས་ནས་སུ་དག་ལའང་འོས་འཕེན་པ། མི་དམངས་ཚོའི་རྣ་བར་འགྲོ་མིན་དེ་ནི་ཐེ་ཚོམ་གྱི་རང་བཞིན་ཅན་ཞིག་ཡིན་པའི་གནས་ཚུལ་ཞིག་པད་མ་བདེ་ཆེན་ལགས་ཀྱིས་སྙན་སྒྲོན་གནང་གི་རེད།
ད་ལོའི་སྤྱི་ཟླ་བཅུ་གཅིག་པའི་ཚེས་གཅིག་གི་ཉིན་བྱ་རྒྱུའི་སྲིད་འཛིན་གྱི་འོས་བསྡུ་དེའི་སྐབས་སུ་དམངས་གཙོ་ཚོགས་པའི་སྲིད་འཛིན་འོས་མི། ལས་ཐོག་སྲིད་འཛིན་ཇོ་བའི་ཏན་གྱིས་འོས་བསྡུའི་དྲིལ་བསྒྲགས་གནང་བའི་སྐབས་སུ་ཁོང་ལ་འོས་ཤོག་འཕེན་དགོས་པའི་རྒྱུ་མཚན་གཙོ་བོ་བགྲང་བཞིན་པ་དེ་ནི། གལ་ཏེ་ཁོང་ལ་འོས་ཤོག་མ་འཕེན་བ་ཡིན་ཚེ་ཁོང་གི་ཁ་གཏད་སྤྱི་མཐུན་ཚོགས་པའི་ཚོགས་མི་མདུན་རྒྱུག་པར་གནས་སྲིད་པ། དེ་སྔའི་སྲིད་འཛིན་ཌོ་ནལ་ཐྲམ་ལ་འོས་བསྡུའི་རྒྱལ་ཁ་ཐོབ་སྲིད་པ་ཞིག་ཆགས་རྒྱུ་ཡིན་པ་དང། ཡང་དེ་འདྲ་བྱུང་བ་ཡིན་ན་ནི་ཨ་མི་རི་ཀའི་དམངས་གཙོར་གཏོར་བཤིག་འགྲོ་གི་རེད་ཅེས་ཉེན་བརྡ་ཤུགས་ཆེ་ཞིང་ལན་མང་གཏོང་ཡག་དེ་ཡིན་པ་རེད། ཡིན་ན་ཡང་སྐུ་ཞབས་སྦའི་ཏོན་གྱིས་ཉེ་ཆར་དེ་སྔའི་བཟོ་གྲྭ་མང་པོ་ཡོད་ཀྱང་ད་ཆ་ཚོང་དང་ལས་ཀ་གང་ཡང་མེད་པར་གྱུར་བའི་པེན་སེལ་བྷེ་ནེ་ཡའི་གྲོང་ཁྱེར་བྷེ་ཐི་ལེམ་གྱི་ནང་ལ་གནས་འཁོད་ཧི་སྤེ་ནིག་མི་རིགས་བ་དེ་ཚོ་ལྟ་བུར་དམངས་གཙོ་སྲུང་སྐྱོབ་ཀྱི་ཆེད་དུ་ཁོང་ལ་འོས་ཤོག་འཕེན་དགོས་པའི་བརྡ་ལན་དེ་རང་གཏམ་བཤད་གནང་ཡོད་པ་དེ་ཚོར། འཚོ་རྟེན་ལས་ཀ་མེད་པར་དཔལ་འབྱོར་གྱི་དཀའ་ངལ་འཕྲད་བཞིན་པའི་མི་དམངས་ཚོར། དམངས་གཙོ་སྲུང་སྐྱོབ་ཀྱི་ལས་འགུལ་དེ་གཅིག་པུས་ཁོང་ལ་འོས་ཤོག་འཕེན་དགོས་པའི་རྒྱུ་མཚན་ཆགས་ཀྱི་མེད་པ་རེད། དེ་བཞིན་མི་རིགས་ནག་པོ་མང་པོ་ཞིག་ལ་ཡང་དམངས་གཙོ་སྲུང་སྐྱོབ་ཀྱི་བརྡ་ལན་དེ་རང་གིས་ཁོང་ཚོའི་བློ་བསྒྱུར་ཐུབ་རྒྱུ་མིན་པ་དང། ཕྱོགས་མཚུངས་བུད་མེད་གཙོ་བོར་གྱུར་པའི་མི་མང་མང་པོ་ཞིག་ལ་མངལ་གནས་ཕྲུག་འདོར་གྱི་གནད་དོན་ལ་གལ་གནད་ཆེན་པོ་ཆགས་ཀྱི་ཡོད་པ་དང། དེ་བཞིན་ཉམ་ཐག་སྤྱི་ཚོགས་དང་ཚོང་དཔལ་འབྱོར་ཉམས་པའི་མི་མང་ཁག་ཅིག་ལ། གཞུང་གིས་ཕྱི་ཕྱོགས་སུ་རོགས་རམ་ཕོན་ཆེ་གཏོང་འཇོག་བྱེད་པའི་ཚབ་ཏུ། རང་རྒྱལ་གྱི་དཔལ་འབྱོར་དཀའ་ངལ་སེལ་རྒྱུར་གནད་འགག་བརྩི་གལ་ཡོད་པ་དང། ཕྱོགས་མཚུངས་ས་མཚམས་སྲུང་སྐྱོབ་ལ་སོགས་པའི་རྒྱལ་ནང་བདེ་འཇགས་ཀྱི་གནད་དོན་ལ་གལ་གནད་ཆེན་པོ་མཐོང་མཁན་ཚོར་དམངས་གཙོ་སྲུང་སྐྱོབ་བྱེད་མཁན་གྱི་གཏམ་བཤད་གཅིག་པུས་འདོད་བློ་ཁེངས་རྒྱུ་མིན་པ་རེད། དེའི་ཐོག་ལ་སྲིད་འཛིན Biden གྱི་ཁ་གཏད་སྐུ་ཞབས Donald Trump དང་ཁོང་གི་རྒྱབ་སྐྱོར་བ་ཚོས་ད་བར་སྐུ་ཞབས Biden གྱིས་ཨ་མི་རི་ཀའི་དམངས་གཙོ་ལ་ཉེན་ཁ་ཡོད་ཅེས་འདོད་གཏམ་གསུང་ཡ་དེ་ཚོ་ནི། ཆོ་མེད་འཇིགས་སྣང་བསྐུལ་བ་ལས་དོན་དངོས་སུ་ཨ་མི་རི་ཀའི་དམངས་གཙོ་ནི་སྲ་བརྟན་འགྱུར་མེད་ཡིན་ཞེས་གསལ་སྟོན་བྱེད་ཀྱི་ཡོད་པ་མ་ཟད། མང་ཚོགས་ཀྱི་ཁྲོད་དུ་ཡང་དེ་ལྟར་དངོས་འབྲེལ་ཡིན་པའི་བསམ་ཚུལ་བཅངས་མཁན་མང་པོ་ཡོད་རེད། བྱས་ཙང་གནད་དོན་དབྱེ་ཞིབ་པས་བྱས་ན། སྐུ་ཞབས Biden གྱིས་ཁོང་ཉིད་ལ་འོས་ཤོག་འཕེན་དགོས་པའི་སྒྲུབ་བྱེད་དུ། ཨ་མི་རི་ཀའི་དམངས་གཙོར་གནོད་སྐྱོན་གཏོར་བཤིག་གཏོང་ཉེན་ཡོད་པ་ལས་སྲུང་སྐྱོབ་ཀྱི་ཆེད་དུ་ཡིན་ཞེས་གསུངས་པ་དེ་གཅིག་པུས། དངོས་འབྲེལ་མི་མང་གི་བློ་བསྒྱུར་ཏེ་ཁོང་ལ་དད་མོས་ཆེ་བ་བྱས་ཏེ་འོས་ཤོག་འཕེན་རྒྱུ་ནི་ཁག་པོ་རེད་ཅེས་བརྗོད་ཀྱི་ཡོད་རེད། དེའི་ཐོག་ལ་ཨ་མི་རི་ཀའི་མི་དམངས་མང་ཆེ་བའི་འདོད་མོས་དེ་ནི་རབ་བྱུང་ན་སྐུ་ཞབས Biden དང་སྐུ་ཞབས Trump གཉིས་ཀ་མིན་པར། རང་དབང་ལྡན་པའི་ཚོགས་སྡེ་ཞིག་གི་འོས་མི་འོས་ཤིང་འཚམས་པ་ཞིག་ཐོན་པ་ཡིན་ཚེ་དེར་རྒྱབ་སྐྱོར་བྱ་རྒྱུའི་འདོད་མོས་ཆེ་བ་བྱེད་ཀྱི་ཡོད་པ་རེད། དགུང་གྲངས་བདུན་ཅུ་དོན་བདུན་ལ་ཕེབས་པ་སྐུ་ཞབས Trump དང་དགུང་གྲངས་བརྒྱད་ཅུ་གྱ་གཅིག་ལ་ཕེབས་པ་སྐུ་ཞབས Biden གཉིས་ཀ་དགུང་ལོ་མཐོ་དྲགས་པའི་བསམ་ཚུལ་ཤུགས་ཆེ་བཅངས་བཞིན་ཡོད་པ་རེད། ཡིན་ན་ཡང་ད་བར་དགུང་ལོ་ཆུང་བའི་འོས་མི་གྲགས་ཆེ་བ་གང་འདྲ་ཞིག་གིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོ་འདིའི་སྲིད་འཛིན་འོས་མིའི་འགྲན་རྩོད་ཀྱི་ནང་ལ་ཞུགས་རྒྱུར་གསལ་བསྒྲགས་བྱུང་མེད་པ་རེད། གནས་ཚུལ་འདི་ཕྱོགས་བསྒྲིགས་དང་སྙན་སྒྲོན་ཞུ་མཁན་པད་མ་བདེ་ཆེན་ཡིན།
འདི VOA ཨ་རིའི་རྒྱང་སྲིང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ཡིན། ཉེ་ཆར་ཐའེ་ཝན་གྱི་མཚོ་ཁར། རྒྱ་མི་ཉ་པ་གཉིས་སྲོག་སྐྱོན་བྱུང་བའི་དོན་རྐྱེན་དེའི་རྗེས་སུ་རྒྱ་ནག་གིས་ཐའེ་ཝན་མཚོ་གླིང་གི་ཀེན་མེན་གྱི་མཚོ་ཁའི་ཉེ་འགྲམ་དུ་སྐོར་སྲུང་ལས་དོན་ཤུགས་ཆེ་རུ་བཏང་ཡོད་པའི་སྐོར་གྱི་གནས་ཚུལ་ཞིག་ནོར་བུ་བསམ་འཕེལ་ལགས་ཀྱིས་སྙན་སྒྲོན་ཞུ་གནང་གི་རེད། ཉེ་ཆར་ཐའེ་ཝན་གྱི་མཚོ་ཐོག་སྐོར་སྲུང་བས་རྒྱ་ནག་གི་ཉ་འཛིན་གྲུ་གཟིངས་གཉིས་ཐའེ་ཝན་གྱི་མངའ་ཁོངས་མཚོ་ཐོག་ཏུ་འགྲུལ་སྐྱོད་བྱས་པའི་རྐྱེན་གྱིས་རྗེས་འདེད་བྱེད་པའི་སྐབས་སུ་རྒྱ་མིའི་ཉ་པ་མི་གཉིས་སྲོག་སྐྱོན་བྱུང་བའི་ཉིན་ཤས་ཀྱི་རྗེས་ལ་རྒྱ་ནག་གིས་ཐའེ་ཝན་གྱི་ཀེན་མེན་མཚོ་གླིང་གི་ཉེ་འཁྲིས་མཚོ་ཐོག་ཏུ་སྐོར་སྲུང་གི་ལས་དོན་དེ་དག་ཤུགས་ཆེ་རུ་བཏང་ཡོད་པ་རེད། རྒྱ་ནག་གི་གཞུང་འབྲེལ་གསལ་བསྒྲགས་ཤིག་སྤེལ་བ་དེའི་ནང་ལ་རྒྱ་ནག་གི་མཚོ་ཁ་སྐོར་སྲུང་བའི་ཧྥུའུ་ཅན་སྡེ་ཚན་གྱིས་ཀེན་མེན་གླིང་ཕྲན་གྱི་ཉེ་འགྲམ་ལྷོ་ཕྱོགས་ཤ་མེན་གྲོང་ཁྱེར་གྱི་མཚོ་ཁའི་མངའ་ཁུལ་འདིའི་ནང་ལ་སྐོར་སྲུང་གི་ལས་དོན་དེ་དག་རྒྱུན་ལྡན་ལྟར་བྱ་རྒྱུ་ཡིན་ཞེས་བརྗོད་ཡོད་པ་རེད། གཟའ་འཁོར་སྔོན་མར་གནས་ཚུལ་དེ་བྱུང་བའི་སྐབས་དེར། རྒྱ་ནག་གི་ཐའེ་ཝན་གནད་དོན་གྱི་ལས་ཁུངས་ཀྱིས་ཉེ་ལམ་ཐའེ་ཝན་གྱིས་རྒྱ་ནག་གི་ཉ་པའི་ཐོག་ལ་གདུག་རྩུབ་ཆེ་བ་དང། ཉེན་ཚབས་ཆེ་བའི་བྱ་ཐབས་ལག་ལེན་བསྟར་བའི་མཇུག་འབྲས་སུ་ད་རེས་རྒྱ་མི་ཉ་པ་གཉིས་སྲོག་སྐྱོན་བྱུང་བའི་གནས་ཚུལ་དེ་བྱུང་ཡོད་ལུགས་ཀྱི་སྐྱོན་འཛུགས་བྱས་ཡོད་པ་རེད། འོན་ཀྱང་ཐའེ་ཝན་གྱི་རྒྱ་ནག་གི་ཐོག་ལ་སྲིད་བྱུས་འགན་འཛིན་ལྷན་ཁང་གིས་ཐོག་མའི་འདྲི་ཞིབ་ལྟར་བྱས་པ་ཡིན་ན་ད་རེས་ཀྱི་དོན་རྐྱེན་འདིའི་ནང་ལ་ཐའེ་ཝན་གྱི་མཚོ་ཁ་སྐོར་སྲུང་གྲུ་གཟིངས་ཀྱིས་ཁྲིམས་ལུགས་གཞིར་བཟུང་ལས་དོན་བྱས་ཡོད་པ་དང། ཚུལ་མཐུན་མིན་པའི་ལས་དོན་གང་ཡང་བྱས་མི་འདུག་ཞེས་གསུངས་ཡོད་པ་རེད། ཐའེ་ཝན་གཞུང་གིས་བརྗོད་དོན་བྱས་པ་ཡིན་ན་ཉེ་བའི་ལོ་ཤས་ཀྱི་དུས་རིང་ལ་རྒྱ་ནག་གི་ཉེ་འཁྲིས་སུ་ཡོད་པའི་ཀིན་མིན་དང་མ་ཚུ་གླིང་ཕྲན་དེ་གཉིས་ཐེ་བའི་ཐའེ་ཝན་གྱི་མངའ་ཁོངས་སུ་བདག་གཉེར་བྱེད་བཞིན་པའི་གླིང་ཕྲན་དེ་དག་གི་ཐོག་ལ་རྒྱ་ནག་གི་ཉ་འཛིན་གྲུ་གཟིངས་དེ་དག་དང་དེ་མིན་གྱི་གྲུ་གཟིངས་གཞན་ཁག་འཛུལ་སྐྱོད་བྱས་པའི་རྐྱེན་གྱིས་དོན་རྐྱེན་དེ་དག་བྱུང་ཡོད་ལུགས་གསུངས་ཡོད་པ་རེད། རྩ་བའི་མཚོ་ཐོག་མངའ་ཁུལ་འདིའི་ནང་ལ་རྒྱ་ནག་དང་ཐའེ་ཝན་གྱི་ཉ་པའི་གྲུ་གཟིངས་ཁག་ཡང་ཡང་འགྲུལ་བཞུད་བྱེད་ཀྱི་ཡོད་ཀྱང་ཉེ་བའི་དུས་རིང་ལ་མངའ་ཁུལ་འདིའི་ནང་ལ་རྒྱ་ནག་གི་ཉ་པའི་གྲུ་གཟིངས་དང་དེ་མིན་གྲུ་གཟིངས་གཞན་ཁག་གི་འགྲུལ་བཞུད་ཀྱི་ལས་དོན་ཇེ་མང་དུ་བཏང་བའི་རྐྱེན་གྱིས་འཁོན་འཛིན་དཀའ་རྙོག་ཇེ་ཆེར་འགྲོ་མཁན་ཞིག་ཆགས་ཡོད་པ་རེད། ཐའེ་ཝན་གྱི་ཀིན་མིན་མཚོ་གླིང་གི་ཡུལ་མི་ཚོས་རྒྱ་མིའི་གྲུ་གཟིངས་དེ་དག་གིས་ཐའེ་ཝན་གྱི་ས་གནས་ཡུལ་མི་ཚོའི་ཉ་ལས་འཚོ་བའི་ཐོག་ལ་ཤུགས་རྐྱེན་བྱེད་ཀྱི་ཡོད་པའི་སྐྱོན་བརྗོད་ཀྱང་བྱེད་ཀྱི་ཡོད་པ་རེད། ཐའེ་ཝན་གྱི་ཀིན་མིན་མཚོ་གླིང་འདི་དག་ནི་རྒྱ་ནག་གི་ཕྱོགས་སུ་རྒྱང་ཐག་ཉེ་འཁྲིས་སུ་ཡོད་པ་དང། ཀིན་མིན་མཚོ་གླིང་འདིའི་ཉེ་འཁྲིས་ཁུལ་དུ་རྒྱ་ནག་གིས་ལས་དོན་ཤུགས་ཆེ་བྱེད་བཞིན་པར་ལྟོས་མེད་ཀྱིས་ཉ་པ་སྲོག་སྐྱོན་གྱི་གནས་ཚུལ་རིགས་ཧ་ཅང་དཀོན་པོ་ཡིན་པ་རེད། རེས་གཟའ་ལྷག་པའི་ཉིན་མོ་ཐའེ་ཝན་གྱིས་བརྗོད་དོན་བྱས་ན་ཀིན་མིན་མཚོ་གླིང་ནས་མཚོ་ཐོག་རྒྱང་ཚད་མེ་ལེ་གཅིག་གི་མངའ་ཁུལ་འདི་དག་དམ་དྲག་གི་མངའ་ཁུལ་ཞིག་ཡིན་པ་འདིའི་ནང་ལ་རྒྱ་ནག་གི་ཉ་པའི་གྲུ་གཟིངས་དེ་འཛུལ་སྐྱོད་བྱས་པའི་རྐྱེན་གྱིས་ཐའེ་ཝན་གྱི་མཚོ་ཐོག་སྐོར་སྲུང་བས་རྗེས་འདེད་བྱེད་པའི་སྐབས་ལ་རྒྱ་མིའི་གྲུ་གཟིངས་དེ་མགོ་རྟིང་ལོག་སྟེ་ཉ་པ་མི་གཉིས་སྲོག་སྐྱོན་བྱུང་ཡོད་པ་དང་རྒྱ་མི་ཉ་པ་གཞན་གཉིས་ད་ལྟ་ཐའེ་ཝན་གྱི་འཛིན་བཟུང་འོག་ཡོད་པ་རེད། རྒྱ་ནག་གིས་མཚོ་ཐོག་དམ་དྲག་མངའ་ཁུལ་ཟེར་བ་འདི་ལ་ངོས་ལེན་མེད་ཅེས་བརྗོད་ཀྱི་ཡོད་པ་དང། ཐའེ་ཝན་གྱི་གཞུང་འཛིན་དམངས་གཙོའི་ཡར་ཐོན་ཚོགས་པ་ལ་སྐྱོན་བརྗོད་ཤུགས་ཆེ་བྱས་ཏེ་རྒྱ་ནག་གིས་གནས་ཚུལ་འདི་ལ་ཡ་ལན་གྱི་བྱ་ཐབས་ལག་ལེན་བསྟར་རྒྱུ་ཡིན་པའི་ཉེན་བརྡ་ཀྱང་བཏང་ཡོད་པ་རེད། འོན་ཀྱང་ཐའེ་ཝན་གཞུང་གིས་དོན་རྐྱེན་འདིའི་ཐོག་ལ་འདྲི་ཞིབ་བྱེད་བཞིན་ཡོད་ཅེས་དང་ཐའེ་ཝན་གྱི་རྒྱ་ནག་སྐམ་སའི་ལས་དོན་ལྷན་ཁང་གིས་རྒྱ་ནག་གི་གཞུང་འབྲེལ་འགོ་ཁྲིད་ཚོ་ལ་འབྲེལ་བ་བྱེད་བཞིན་ཡོད་ཅེས་གསུངས་ཡོད་པ་རེད། ཕྱི་ལོ་གཅིག་སྟོང་དགུ་བརྒྱ་བཞི་བཅུ་ཞེ་དགུའི་ནང་ལ་རྒྱ་ནག་གི་ནང་འཁྲུག་འདིའི་རྗེས་སུ་ཐའེ་ཝན་གྱིས་རྒྱ་ནག་ལ་ལོགས་སུ་ཁ་བྲལ་ཕྱིན་ཡོད་ཀྱང་རྒྱ་ནག་པེ་ཅིན་དམར་ཤོག་སྲིད་གཞུང་གིས་ཐའེ་ཝན་འདི་བཞིན་རྒྱ་ནག་གི་ཆ་ཤས་མངའ་ཁོངས་ཤིག་ཡིན་པའི་རྩོད་གླེང་མུ་མཐུད་བྱེད་བཞིན་དུ་ཐའེ་ཝན་འདི་རྒྱ་ནག་དང་ཟླ་སྒྲིལ་བྱེད་རྒྱུར་གལ་སྲིད་དགོས་མཁོ་བྱུང་ཚེ་དྲག་ཤུགས་བེད་སྤྱོད་བྱེད་རྒྱུའི་སྡིགས་སྐུལ་བྱས་ཏེ། དམིགས་ཡུལ་དེ་བསྒྲུབ་རྒྱུར་ཉེ་ལམ་རྒྱ་ནག་གིས་ཐའེ་ཝན་གྱི་ཐོག་ལ་དྲག་པོའི་སྡིགས་སྐུལ་དེ་དག་ཤུགས་ཆེ་རུ་བཏང་ཡོད་པ་རེད། གནས་ཚུལ་དེ་ཕབ་སྒྱུར་དང་སྙན་སྒྲོན་ཞུ་མཁན་ནོར་བུ་བསམ་འཕེལ་ཡིན།
བྷི་ཨོ་ཨེ་ཨ་རི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། རྒྱ་ནག་ནང་བདུན་ཕྲག་གཅིག་ལོ་སར་གྱི་གུང་གསེང་གི་དུས་ཡུན་དེའི་རིང་ཡུལ་སྐོར་སྤྲོ་འཆམ་པ་ཚོས་འགྲོ་གྲོན་དེ་སྔོན་ཏོག་དབྱིབས་ནད་ཡམས་ཀྱི་གོང་དུ་བཏང་བ་ལས་ལྷག་པར་བཏང་ཡོད་པའི་གནས་ཚུལ་ཞིག་བསྟན་འཛིན་ལྷུན་གྲུབ་ལགས་ཀྱིས་སྙན་སྒྲོན་གནང་གི་རེད། རྒྱ་ནག་ནང་བདུན་ཕྲག་གཅིག་ལྷག་ཉིན་བརྒྱད་རིང་གི་ད་ལོའི་ལོ་སར་གྱི་གུང་གསེང་དེ་ད་ལྟ་མཇུག་བསྒྲིལ་ཡོད་པ་དང། དུས་ཡུན་དེའི་རིང་ཡུལ་སྐོར་སྤྲོ་འཆམ་པ་ཚོས་འགྲོ་གྲོན་ཧ་ཅང་ཤུགས་ཆེན་པོ་བཏང་ཡོད་པ། བརྒྱ་ཆ་བདུན་ཅུ་དོན་དྲུག་དང་གྲངས་ཆུང་གསུམ་བར་བཏང་ཡོད་པ་མ་ཟད་དེ་ནི་དེ་སྔོན་སྤྱི་ལོ་ཉིས་སྟོང་བཅུ་དགུ་ནས་འདས་པའི་ལོ་འགའ་ཤས་རིང་འཛམ་གླིང་སྤྱི་ལ་ཏོག་དབྱིབས་ཀྱི་ནད་ཡམས་ཀྱི་དཀའ་ངལ་ཚབས་ཆེ་འཕྲད་ཡོད་པ་དེ་ལྟར་རྒྱ་ནག་ནང་ལ་ཡང་དཀའ་ངལ་ཚབས་ཆེ་འཕྲད་ཡོད་སྟབས། དེའི་རིང་ཡུལ་སྐོར་སྤྲོ་འཆམ་འགྲོ་མཁན་བྱུང་མེད་པ་དེས་སྤྱི་ཡོངས་ཀྱི་དཔལ་འབྱོར་ཐོག་དཀའ་ངལ་ཚབས་ཆེ་བཟོས་ཡོད་པ་མ་ཟད་ལྷག་དོན་དུ་ཡུལ་སྐོར་སྤྲོ་འཆམ་པའི་ཚོང་གཉེར་ཁང་གི་ཐོག་ལ་ཡང་དཀའ་ངལ་དེ་བས་ཤུགས་ཆེན་པོ་བཟོས་ཡོད་པ་རེད། འོན་ཀྱང་ད་ལོ་རྒྱ་ནག་ནང་ལོ་སར་གྱི་གུང་གསེང་བདུན་ཕྲག་གཅིག་ལྷག་ཙམ་རིང་རྗེས་ཤུལ་རིང་དུ་ཡུལ་མི་ཚོ་འགྲུལ་བཞུད་དང་ཡུལ་སྐོར་སྤྲོ་འཆམ་དུ་འགྲོ་མཁན་ཧ་ཅང་མང་པོ་འཕར་ཏེ། ཨ་སྒོར་ཐེར་འབུམ་བརྒྱད་ཅུ་གྱ་བདུན་དང་གྲངས་ཆུང་དགུ་ལྷག་ཙམ་གྱི་འགྲོ་གྲོན་བཏང་ཡོད་པ་དང། དེ་ནི་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལས་མང་བ་ཞིག་ཡིན་པ་དང། དེ་ནི་དེ་སྔོན་འབྱུང་དཀའ་བའི་ཡོང་འབབ་ཆེན་པོ་ཞིག་ཡིན་པ་རེས་གཟའ་ཉི་མ་ཉིན་རྒྱ་ནག་གཞུང་གིས་སྙན་ཐོ་ཞིག་འགྲེམས་སྤེལ་བྱས་ཡོད་པ་དེའི་ནང་བཀོད་ཡོད་པ་རེད། དེ་ཡང་རྒྱ་ནག་གཞུང་གིས་སྙན་ཐོ་ཕྱིར་བསྒྲགས་བྱས་ཡོད་པར་གཞིགས་ན། ད་ལོ་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོ་དེའི་ལོ་སར་གྱི་དུས་ཡུན་དེའི་རིང་ལ། རྒྱལ་ནང་དུ་འགྲུལ་བཞུད་དང་ཡུལ་སྐོར་སྤྲོ་འཆམ་འགྲོ་མཁན་བརྒྱ་ཆ་སུམ་ཅུ་སོ་བཞི་དང་གྲངས་ཆུང་གསུམ་ལྷག་འཕར་ཡོད་པ་དང། དེ་ནི་ན་ནིང་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལས་མང་བ་ཡིན་པ་མ་ཟད། དེ་ཡང་ཡུལ་མི་ས་ཡ་བཞི་བརྒྱ་བདུན་ཅུ་དོན་དྲུག་ཙམ་གྱིས་འགྲུལ་བཞུད་དང་ཡང་ན་ཡུལ་སྐོར་སྤྲོ་འཆམ་དུ་བསྐྱོད་ཡོད་པ་དང། དེ་ནི་ཏོག་དབྱིབས་ཀྱི་ནད་ཡམས་ཀྱི་གོང་སྤྱི་ལོ་ཉིས་སྟོང་བཅུ་དགུ་ལོའི་ལོ་སར་གྱི་གུང་གསེང་སྐབས་རྒྱ་ནག་ནང་ཡུལ་སྐོར་སྤྲོ་འཆམ་དུ་འགྲོ་མཁན་བརྒྱ་ཆ་བདུན་དང་གྲངས་ཆུང་བདུན་ལྷག་ལས་བྱུང་མེད་པ་དང། དེ་ནི་སྐབས་དེ་དུས་དང་བསྡུར་བ་ཡིན་ན་ནས་ནི་ཧ་ཅང་མང་པོ་བྱུང་ཡོད་པ་རེད། དེ་མིན་ད་ལོ་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོ་དེའི་ནང་ད་ལྟ་བར་རྒྱ་ནག་ནས་རྒྱལ་སྤྱིའི་ནང་འགྲུལ་བཞུད་ཡང་ན་ཡུལ་སྐོར་སྤྲོ་འཆམ་དུ་བསྐྱོད་མཁན་བརྒྱ་ཆ་གཉིས་དང་གྲངས་ཆུང་གསུམ་ལྷག་ཙམ་འཕར་ཡོད་པ་རྒྱ་ནག་གི་རྒྱལ་ཡོངས་ཕྱི་མི་གཞིས་ཆགས་ལས་ཁུངས་ཟེར་བ་དེས་གནས་ཚུལ་འགྲེམས་སྤེལ་བྱས་འདུག་དེ་མིན་ལོ་སར་སྐབས་ཡོང་འབབ་ཆེན་པོ་བྱུང་ཡོད་པ་འགྲེལ་བརྗོད་བྱེད་ཀྱི་ཡོད་པ་དེ་ནི་རྒྱ་ནག་གི་གློག་བརྙན་ལས་ཁུངས་ཀྱིས་གནས་ཚུལ་ཕྱིར་བསྒྲགས་བྱས་པར་གཞིགས་ན། གཞུང་འབྲེལ་ཐོག་ནས་བདུན་ཕྲག་གཅིག་དང་ཉིན་གཅིག་གི་གུང་གསེང་དེའི་སྐབས་རྒྱ་ནག་ནང་གློག་བརྙན་ལྟ་དུ་འགྲོ་མཁན་ཧ་ཅང་མང་པོ་བྱུང་སྟེ། གློག་བརྙན་ཁང་ཆེ་གྲས་དྲུག་ལ་ཡོང་འབབ་ཨ་སྒོར་ཐེར་འབུམ་གཅིག་དང་གྲངས་ཆུང་གཅིག་ལྷག་བྱུང་ཡོད་པ་དེ་ནི་དུས་ཡུན་ཐུང་ངུ་དེ་འདྲ་ཞིག་གི་ནང་དངུལ་ཧ་ཅང་མང་པོ་ཞིག་བྱུང་བ་ལོ་རྒྱུས་ནང་ཐོག་མ་དེ་ཆགས་ཀྱི་ཡོད་པའི་གནས་ཚུལ་ཡང་ཐོན་གྱི་འདུག་ཡིན་ན་ཡང་རྒྱ་ནག་ནང་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཟླ་བ་བརྒྱད་པ་ནས་ལས་རྩོལ་མི་དམངས་ཚོས་ངོ་རྒོལ་བྱེད་མཁན་ཧ་ཅང་མང་དུ་ཕྱིན་ཡོད་པའི་གནས་ཚུལ་ཐོན་འདུག་པ་དང། དེ་ནི་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལས་ཧ་ཅང་གི་མང་དུ་ཕྱིན་ཡོད་པ་རེད། དེ་ཡང་གྲོང་ཁྱེར་ནེའུ་ཡོག་ནང་གནས་གཞི་བྱས་ཡོད་པའི་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་ལྟ་རྟོག་ཚོགས་པ། Freedom House ནང་གི་རྒྱ་ནག་གི་གཞུང་དང་ཆབ་སྲིད་ཀྱི་གནད་དོན་སོགས་ཀྱི་ཐོག་གནས་ཚུལ་ཐ་དད་འཛིན་མཁན་ཐོག་ལ་ཉམས་ཞིབ་གནང་མཁན་སྡེ་ཚན་གྱིས་ཉམས་ཞིབ་བྱས་ཏེ་གནས་ཚུལ་འགྲེམས་སྤེལ་བྱས་པར་གཞིགས་ན། རྒྱ་ནག་ནང་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་གྱི་ཟླ་བ་དགུ་པ་ནས་བཅུ་གཉིས་བར་ལས་རྩོལ་བ་ཚོས་ཁོ་ཚོའི་ཐོག་ཐོབ་ཐང་ཐད་ལ་ངོ་རྒོལ་བྱེད་མཁན་སྔ་རྗེས་ཐེངས་བདུན་བརྒྱ་བདུན་ཅུ་དོན་བདུན་ཙམ་བྱུང་ཡོད་ཀྱང། སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོར་ཉིས་བརྒྱ་བཞི་བཅུ་ཞེ་ལྔ་ལས་བྱུང་མེད་པ་དང། དེ་ནི་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོར་ཧ་ཅང་གི་མང་བ་ཞིག་ཡིན་པ་ངོས་འཛིན་གནང་གི་འདུག་ལ། གནད་དོན་དེའི་ཐོག་ཧོང་ཀོང་ནང་ཡོད་པའི་ལས་རྩོལ་མི་དམངས་གི་ཐོབ་ཐང་ཐོག་ལྟ་རྟོག་བྱེད་མཁན China Labour Bulletin ཟེར་བ་དེས་རྒྱ་ནག་ནང

དཀའ་ངལ་དེ་དུས་ཡུན་རིང་པོ་ནས་ཡོད་པ་དེས་རྐྱེན་པས། ལས་རྩོལ་མི་དམངས་དབུལ་པོ་ཡིན་པ་ཚོར་སྲུང་སྐྱོབ་བྱེད་མཁན་མེད་པ་དེས་དཀའ་ངལ་དེ་འཕྲད་དེ་ངོ་རྒོལ་དེ་བྱེད་ཀྱི་ཡོད་རེད་ཅེས་འདི་གའི་བྷི་ཨོ་ཨེའི་རྒྱང་སྲིང་རླུང་འཕྲིན་ཁང་གི་གསར་འགོད་པས་ཁོང་ལ་དྲི་བ་དྲིས་སྐབས་ལན་འདེབས་བྱས་ཡོད་པའི་གནས་ཚུལ་ཐོན་འདུག་ལྷན་རྒྱས་ཚོས་གོང་དུ་གསན་པའི་གནས་ཚུལ་ཁག་ཅིག

གཅེར་བུ་བའི་དུས་ཆེན་ཞེས་པ་དེ་ད་ལོར། མི་འབོར་རྒན་འཁོགས་ཆགས་པ་མང་དྲགས་པའི་རྐྱེན་གྱིས་གློ་བུར་དུ་རྒྱུན་སྲོལ་དུས་ཆེན་དེ་མཚམས་འཇོག་བྱས་ཡོད་པའི་སྐོར་གྱི་གནས་ཚུལ་ཞིག་ཕུན་ཚོགས་ལྷུན་འགྲུབ་ལགས་ཀྱིས་སྙན་སྒྲོན་ཞུ་གནང་གི་རེད།
ཉི་ཧོང་དུ་དུས་རབས་བཅུ་དྲུག་པ་ཙམ་ནས་དར་འགོ་ཚུགས་པའི་ལོ་རེ་ཡི་འཆར་ཅན་གྱི་སྐྱེས་པ་དང་ཕྲུ་གུ་ཚོ་མཉམ་ཞུགས་བྱེད་སྲོལ་ཡོད་པའི་གཅེར་བུ་བའི་དུས་ཆེན་ཞེས་པ་དེ་ད་ལོ་ལ་ཉི་ཧོང་གི་མི་འབོར་ནང་རྒན་འཁོགས་ཆགས་པ་མང་དྲགས་པའི་རྐྱེན་གྱིས་མཚམས་འཇོག་བྱེད་དགོས་བྱུང་འདུག། གཅེར་བུ་བའི་དུས་ཆེན་ཞེས་པ་དེ་ནི་ཉི་ཧོང་ནང་སྐྱེས་པ་ཚོ་དང་ཕྲུ་གུ་ཚོ་འདོམས་རས་ཕྲ་མོ་ཞིག་ལས་མི་གོན་པའམ་ལུས་པོ་ཡོངས་སུ་གཅེར་བུ་ལ་ཕུད་པའི་དུས་ཆེན་ཞིག་ཡིན་པ་དང། ཉི་ཧོང་ནང་དར་སོ་ཆེ་བའི་གནའ་དུས་ཀྱི་ལོ་རྒྱུས་རིང་ཤོས་ཀྱི་དུས་ཆེན་གྲས་ཤིག་ཡིན་པ་རེད། དུས་ཆེན་དེ་ཉི་ཧོང་གི་ཨེ་དོ་ཇི་ད་ཡི་དུས་སྐབས་ནས་དར་ཡོད་པ་དང་ལོ་རེ་ཡི་སྤྱི་ཟླ་གཉིས་པའི་ནང་གི་བདུན་ཕྲག་གསུམ་པ་དེ་ལ་སྲུང་བརྩི་ཞུ་སྲོལ་ཡོད་པ་རེད། བོད་ཀྱི་ལོ་རྒྱུས་ཀྱི་དབང་དུ་བྱས་ན་ས་སྐྱ་དང་ཕག་གྲུ་གཙང་པ་རྒྱལ་རབས་རིན་སྤུངས་པ་དགའ་ལྡན་ཕོ་བྲང་བཅས་ཞུ་སྲོལ་ཡོད་པའི་ནང་ནས་སྡེ་སྲིད་ཕག་གྲུ་གིས་དབང་བསྒྱུར་གནང་བའི་སྐབས་ལས་ཕག་གྲུ་སྣེ་གདོང་གོང་མ་བཅུ་གཅིག་པ་ངག་དབང་བཀྲ་ཤིས་གྲགས་པའི་དུས་སྐབས་ལ་ཁེལ་གྱི་ཡོད་པ་རེད། ཉི་ཧོང་ནང་ལོ་རེ་ལ་ས་གནས་བཅུ་གྲངས་ཤིག་ནས་དུས་ཆེན་དེ་སྲུང་བརྩི་ཞུ་སྲོལ་ཡོད་པ་དང། དུས་ཆེན་གྲ་རྒྱས་ཤོས་དེ་ཉི་ཧོང་སྐད་དུ། Saidai-ji། དགོན་པ་ཞེས་པའི་ནང་ལ་སྲུང་བརྩི་ཞུ་སྲོལ་ཡོད་ཅིང། དགོན་པ་དེའི་ནང་དུས་ཆེན་དེ་སྤྱི་ལོ་གཅིག་སྟོང་ལྔ་བརྒྱ་བཅུ་ཐམ་པའི་ལོ་ནས་དར་འགོ་ཚུགས་ཤིང་དེ་ནི་བོད་ཀྱི་ལོ་རྒྱུས་ཀྱི་དབང་དུ་བྱས་ན་རྒྱལ་དབང་སྐུ་ཕྲེང་གཉིས་པ་རྒྱལ་མཆོག་དགེ་འདུན་རྒྱ་མཚོ་མཆོག་གིས་ཆོས་འཁོར་རྒྱལ་མེ་ཏོག་ཐང་གི་ལེགས་བཤད་སྒྲོག་པའི་དགའ་ཚལ་གྱི་དགོན་པ་ཕྱག་བཏབ་པའི་ལོ་ལ་འཁེལ་གྱི་ཡོད་པ་རེད། དུས་ཆེན་དེ་ལ་ཉི་ཧོང་དུ་ལོ་རེ་ལ་སྐྱེས་པ་སྟོང་ཚོ་དགུ་ལྷག་མཉམ་ཞུགས་གནང་སྲོལ་ཡོད་པ་དང་ཉིན་དེ་ལ་དགོན་པ་དེའི་དགེ་འདུན་པས་བྱིན་གྱིས་བརླབས་པའི་རྒྱུག་པ་ཆེན་པོ་ཞིག་འཕྲོག་རེས་གནང་སྟེ་རྒྱུག་པ་དེ་སུ་ལ་ཐོབ་ན

གཟིམ་ཆུང་བརྟན་བཞུགས་ཀྱི་ཆོ་ག་འདི་ཡང་རྒྱལ་མཆོག་སྐུ་ཕྲེང་ལྔ་པ་ཆེན་པོ་མཆོག་གིས་ལྗགས་རྩོམ་གནང་བ་ཞིག་ཡིན་པ་དང། འདི་ལོ་གོང་ས་མཆོག་བོད་ལུགས་ལྟར་དགུང་གྲངས་དགུ་བཅུ་ཕེབས་པའི་གོ་སྟོན་དང་སྦྲགས་གཟིམ་ཆུང་བརྟན་བཞུགས་ཤིག་བསྟར་འབུལ་ཞུས་གནང་ཡོད་པ་རེད། དེ་སོང་ཙང་འདི་གའི་གསར་འགོད་པ་བསྟན་འཛིན་དབང་འདུས་ནས་སྐུ་བཅར་རྣམ་རྒྱལ་གྲྭ་ཚང་གི་སློབ་སྤྱི་ཐུབ་བསྟན་ཡར་འཕེལ་ལགས་དང་ལྷན་དུ་གཟིམ་ཆུང་བརྟན་བཞུགས་ཞེས་པའི་མཚན་གནས་ཐོབ་ཚུལ་དང་རྒྱལ་བ་རིམ་བྱོན་དང་སྐུ་བཅར་རྣམ་རྒྱལ་གྲྭ་ཚང་དབར་གྱི་འབྲེལ་བ་ཇི་ལྟར་བྱུང་ཡོད་པའི་སྐོར་ལ་གླེང་མོལ་ཞུ་རྒྱུ་ཡིན། ཐོག་མར་འདི་ལ་རྒན་ལགས་ཀྱིས་ང་ཚོར་བཅར་འདྲི་དང་ལེན་གནང་བར་ཐུགས་རྗེ། དང་ཐོག་ངས་བཀའ་འདྲི་ཞུ་ཡ་དེ་ལ་ད་ཉེ་ཆར་བོད་ཀྱི་ལོ་གསར་ཚེས་ལྔའི་ཉིན་ལ་སྐུ་བཅར་རྣམ་རྒྱལ་གྲྭ་ཚང་གིས་གོང་ས་མཆོག་གི་ཕོ་བྲང་དུ་གཟིམ་ཆུང་གི་བརྟན་བཞུགས་ཅིག་འདུག་སེ་བསྟར་འབུལ་ཞུས་གནང་ཡོད་རེད་དེ་སོང་ཙང་གཟིམ་ཆུང་གི་བརྟན་བཞུགས་ལབ་ན་ག་རེ་ལབ་དགོས་ཡོད་རེད། ཨཱ་ནི་གཟིམ་ཆུང་གི་བརྟན་བཞུགས་དེ་གི་བྱུང་རིམ་གི་ལོ་རྒྱུས་ཅིག་ང་ཚོ་ངོ་སྤྲོད་ཅིག་གནང་རོགས་གནང། ད་ལྟ་གཟིམ་ཆུང་བརྟན་བཞུགས་ཟེར་དེ། སྤྱི་ཡོངས་མཚན་གྱི་ཐོག་ནས་བལྟས་པ་ཡིན་ན་བརྟན་བཞུགས་བསྟར་འབུལ་ཡུལ་འདི་ནམ་རྒྱུན་ང་ཚོ་དཔེར་ན་རྒྱ་གར་འཕགས་པའི་ཡུལ་ལ་ཆ་བཞག་པ་ཡིན་ན་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དང། ཡུལ་གྲུ་གཞན་དག་ལ་གོང་ས་སྐྱབས་མགོན་ཆེན་པོ་མཆོག་ཆིབས་བསྒྱུར་གནང་ནས་བརྟན་བཞུགས་འབུལ་གྱི་རེད། ད་གཟིམ་ཆུང་བརྟན་བཞུགས་ཟེར་དེ་བོད་ཡིན་ནའི་རེད་རྒྱ་གར་ཡིན་ནའི་རེད་འཕགས་བོད་གཉིས་ཀའི་ལོགས་ལ་ཡང་རྒྱལ་བ་རིམ་བྱོན་རང་གི་ནམ་རྒྱུན་བཞུགས་སའི་རྒྱལ་བའི་ཕོ་བྲང་གི་གཟིམ་ཆུང་ནང་ལོགས་ལ་ཡར་བཅར་ནས་བརྟན་བཞུགས་ཕུལ་གྱི་ཡོད་པ་ཡིན་ཙང་དེའི་ཆ་ནས་གཟིམ་ཆུང་ད་ག་ཟེར་རེད་བརྟན་བཞུགས་འབུལ་ཡུལ་གྱི་ཆ་ནས་ཨ་ནི་གཟིམ་ཆུང་བརྟན་བཞུགས་ཞེས་ཞུ་གི་ཡོད་རེད། ད་བརྟན་བཞུགས་འདིའི་ཆོ་གའི་ཐོག་ལ་ཆ་བཞག་པ་ཡིན་ན་ད་ང་ཚོ་ཚེ་ལྷ་རྣམ་གསུམ། སྒྲོལ་དཀར་ཡིད་བཞིན་འཁོར་ལོ། རྗེ་བཙུན་རྣམ་པར་རྒྱལ་མ། ཚེ་དཔག་མེད་ད་འདི་གསུམ་གྱི་སྒོ་ནས་ད་གཙོ་བོ་བརྟན་བཞུགས་ཆོ་ག་ཆགས་ཀྱི་ཡོད་རེད། ད་གཟིམ་ཆུང་བརྟན་བཞུགས་ཟེར་གི་ཐོག་མའི་མཚན་དེ་ཡང་རྒྱལ་མཆོག་ལྔ་པ་ཆེན་པོ་ངག་དབང་བློ་བཟང་རྒྱ་མཚོ་མཆོག་གིས། ད་གསུང་འབུམ་ནང་ལ་གསུང་འབུམ་ཕྱི་ནང་གསང་གསུམ་ཡོད་པའི་ནང་ལོ་ནས་གསུང་ནང་མའི་ནང་ལོ་ལ། ཨ་ནེ་ཚེ་དཔག་མེད་དྭངས་མ་བཅུད་འདྲེན་གྱི་སྒོ་ནས་གཟིམ་ཆུང་གི་བརྟན་བཞུགས་ཆོ་ག་ཕྱོགས་བསྒྲིགས་ལྗགས་རྩོམ་གནང་བ་རེད་དེ་ནས་བྱས་པ་ཅིག་ཕལ་ཆེར་གཟིམ་ཆུང་བརྟན་བཞུགས་ཟེར་གི་ཐོག་མ་མིང་ཐོགས་དང་ད་ནི་བྱུང་རིམ་གི་ཐོག་མའི་ད་འགོ་ཚུགས་དེ་རྒྱལ་བ་ལྔ་པ་ཆེན་པོའི་སྐབས་ནས་མར་བྱུང་བ་ཅིག་ཆགས་ཀྱི་ཡོད་རེད་དེ་ནང་བཞིན་གྱི་གཟིམ་ཆུང་བརྟན་བཞུགས་འབུལ་ཡ་དེའང་རྒྱལ་བ་སྐུ་ཕྲེང་རིམ་བྱོན་གྱི་རྣམ་ཐར་ནང་ལོ་དང་ལྷག་པར་དུ། འདི་ནི་སྐུ་བཅར་རྣམ་རྒྱལ་གྲྭ་ཚང་གི་ད་བྱུང་རབས་ལོ་རྒྱུས་ཁག་ལ་ཡང་ད་ཕྱི་དེབ་ལ་ནི་ང་ཚོ་ཉམས་ཞིབ་བྱས་པ་ཡིན་ན་རྒྱལ་བ་སྐུ་ཕྲེང་རིམ་བྱོན་ནི་ག་སུ་ར་ང་ཚོ་དགུང་སྐག་གི་སྔ་བསུ་དང་ནི་དགུང་སྐག་དངོས་གཞིའི་སྐབས་ལ་ནི་རྣམ་རྒྱལ་གྲྭ་ཚང་ཕན་བདེ་ལེགས་བཤད་གླིང་ནས་གཟིམ་ཆུང་བརྟན་བཞུགས་བསྟར་འབུལ་རིམ་པར་བྱས་ནས་ཞུས་པ་འདི་རྣམ་ཐར་ཁག་ལ་ཡང་གསལ་བ་ཅིག་ཡོད་རེད་དེ་ཡོད་པ་ནང་བཞིན་བྱས་ནས་ང་ཚོ་རྒྱ་གར་འཕགས་པའི་ཡུལ་ལ་ཡིན་པ་ཡིན་ནའི་སྐུ་བཅར་རྣམ་རྒྱལ་གྲྭ་ཚང་ཕན་བདེ་ལེགས་བཤད་གླིང་གིས་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ད་དགུང་སྐག་ནི་ག་སུ་ར་ད་ང་ཚོ་སྔ་བསུ་དངོས་གཞི་ཚང་མ་ལོ་ལ་ཡང་ནི་གཟིམ་ཆུང་བརྟན་བཞུགས་བསྟར་འབུལ་ཞུ་གི་ཡོད་རེད། དཔེར་ན་ཉེ་རབས་ལ་ཡང་ཆ་བཞག་པ་ཡིན་ནའི་ཉིས་སྟོང་བཅུ་ལ་གཟིམ་ཆུང་བརྟན་བཞུགས་བསྟར་འབུལ་ཞུས་ཡོད་རེད་དེ་ནང་བཞིན་གྱི་ཉིས་སྟོང་ནི་བཅུ་བཞི་ལོ་ལ་གོང་ས་སྐྱབས་མགོན་ཆེན་པོ་མཆོག་དགུང་གྲངས་བརྒྱད་ཅུ་ལ་ཕེབས་པའི་གྱ་སྟོན་གྱི་བརྟན་བཞུགས་ཐོག་མ་དེ་ཡང་ང་ཚོ་སྐུ་བཅར་རྣམ་རྒྱལ་གྲྭ་ཚང་ཕན་བདེ་ལེགས་བཤད་གླིང་ནས་གཟིམ་ཆུང་བརྟན་བཞུགས་བསྟར་འབུལ་ཞུས་ཡོད་རེད་དེ་ཐོག་ཕྱོགས་མཚུངས་པ་བྱས་ནས་ད་ལོ་ང་ཚོ་ད་ཕྱི་ལུགས་དང་རང་ལུགས་གཉིས་ཀྱི་ནང་ནས་ང་ཚོ་བོད་ལུགས་གོང་ས་སྐྱབས་མགོན་ཆེན་པོ་མཆོག་དགུང་གྲངས་དགུ་བཅུ་ལ་ཕེབས་ཀྱི་ཡོད་པ་ཡིན་ཙང་ཨ་ནི་གོ་སྟོན་གྱི་ཡང་བརྟན་བཞུགས་ཀྱི་ཐོག་མ་གཟིམ་ཆུང་བརྟན་བཞུགས་བསྟར་འབུལ་ཞུ་ཡས་དེ་བྱུང་རིམ་ལོ་རྒྱུས་དེ་མདོར་བསྡུས་ཞུ་བ་ན་དེ་འདྲ་ཞིག་ཆགས་བསྡད་ཡོད་རེད། ལགས་སོ་ད་རྒན་ལགས་ཀྱིས་གོང་དུ་གསུངས་གནང་སོང་ད་སྐུ་བཅར་རྣམ་རྒྱལ་གྲྭ་ཚང་དང་རྒྱལ་བ་སྐུ་ཕྲེང་རིམ་བྱོན་བར་དམིགས་བསལ་གྱི་འབྲེལ་བ་ཡོད་པ་དང་ད་ག་ནང་བཞིན་གྱི། སྐུ་བཅར་རྣམ་རྒྱལ་གྲྭ་ཚང་འདི་ཡང་ནི་རྒྱལ་བ་སྐུ་ཕྲེང་རིམ་བྱོན་གྱི་དམིགས་བསལ་གྱི་གྲྭ་ཚང། རེད་ཞེས་ཡང་དེ་འདྲའི་གྱི་ལབ་སྲོལ་ཡོད་རེད། དེ་སོང་ཙང་སྐུ་བཅར་རྣམ་རྒྱལ་གྲྭ་ཚང་དང་རྒྱལ་བ་སྐུ་ཕྲེང་རིམ་བྱོན་བར་གྱི་འབྲེལ་བ་དེ་ག་འདྲས་ཡིན་ན། ད་རྒྱལ་བ་སྐུ་ཕྲེང་རིམ་བྱོན་གྱི་རྣམ་ཐར་དང་སྐུ་བཅར་རྣམ་རྒྱལ་གྲྭ་ཚང་གི་ད་ག་རེ་ཟེར་བྱུང་རབས་ལོ་རྒྱུས་དེ་ཁ་འབྲལ་ཐབས་མེད་པ་ཅིག་ཆགས་བསྡད་ཡོད་རེད། ད་རྒྱལ་བ་སྐུ་ཕྲེང་དང་པོ་རྗེ་དགེ་འདུན་གྲུབ་དང་དམིགས་བསལ་སྐུ་བཅར་རྣམ་རྒྱལ་གྲྭ་ཚང་ཕན་བདེ་ལེགས་བཤད་གླིང་འབྲེལ་བ་གང་ཡང་ཡོད་མ་རེད་རྒྱལ་བ་སྐུ་ཕྲེང་དང་པོས་གཙོ་བོ་ཕྱག་བཏབ་པའི་དགོན་པ་དེ་གཙང་གི་གདན་ས་བཀྲ་ཤིས་ལྷུན་པོ་ཆགས་བསྡད་ཡོད་རེད། ད་སྐུ་ཕྲེང་གཉིས་པ་གཙང་གི་གདན་ས་བཀྲ་ཤིས་ལྷུན་པོ་ལ་ཡང་ཏོག་ཙམ་བཞུགས་སུ་མ་བདེ་བས།

ད་ལྷ་མོའི་བླ་མཚོ་ནས་རྒྱལ་བ་སྐུ་ཕྲེང་རིམ་བྱོན་དང་པཎ་ཆེན་སྐུ་ཕྲེང་རིམ་བྱོན་ལ་སོགས་པ་ཁོང་རྣམ་པ་ཚོ་ད་ཡང་སྲིད་ངོས་འཛིན་བྱེད་པའི་སྐབས་ལ་མཚོ་གཟིགས་བལྟ་ཡག་གི་གཙོ་བོ་དཔེར་ན་རྒྱལ་བ་སྐུ་ཕྲེང་བཅུ་བཞི་པར་ཆ་བཞག་པ་ཡིན་ནའི་ཨ་ཀ་མ་ཐོག་མར་མཚོ་གཟིགས་བལྟ་ཡག་དེ་འདྲ་བྱས་ནས་རྒྱལ་བའི་ལུང་བསྟན་ག་རེ་ཟེར་ད་ལྷ་མོའི་དཔལ་ལྡན་ལྷ་མོ་དང་ད་ལྷ་མོའི་མཚོའི་ནང་གི་མཚོ་མཇལ་གྱི་ད་ལུང་བསྟན་ནང་བཞིན་བྱས་ནས་ངོས་འཛིན་ཐུབ་པ་བྱུང་ཡོད་རེད་པ་དེ་འདྲ་བྱས་ནས་ལྷ་མོའི་བླ་མཚོ་དེ་ཐོག་མར་རྒྱལ་བ་སྐུ་ཕྲེང་གཉིས་པས་ད་གནས་སྒོ་འབྱེད་ཅིང་མཁས་པའི་དབང་པོ་ཆེ་མཚུངས་མེད་དགེ་འདུན་རྒྱ་མཚོར་གསོལ་བ་འདེབས་བྱས་ནས་རྣམ་ཐར་ནང་གསལ་བ་ནང་བཞིན་བྱས་ནས་དེ་དུས་ནི་ཆོས་འཁོར་རྒྱལ་གྱི་གཙུག་ལག་ཁང་ཐོག་མར་གསར་བཞེངས་གནང་ནས་ཆོས་འཁོར་རྒྱལ་གྱི་གཙུག་ལག་ཁང་དེ་ལ་ཡང་གྲྭ་ཚང་བཞི་གསར་བཞེངས་གནང་ཡོད་རེད། གྲྭ་ཚང་བཞིའི་ནང་གི་ཐོག་མ་དེ་ལེགས་བཤད་གླིང་གྲྭ་ཚང་ཟེར་དེ་རེད་དེ་ནས་བྱས་པ་གཅིག་གི་ཨ་ནི་རྣམ་རྒྱལ་གྲྭ་ཚང་ཕན་བདེ་ལེགས་བཤད་གླིང་གི་ཐོག་མའི་དབུ་ཚུགས་ཡས་དེ་ཆིག་སྟོང་ལྔ་བརྒྱ་བཅུ་མེད་དགུ་ལོ་ལ་དབུ་ཚུགས་པ་ཡིན་ཙང་དེ་ནས་བྱས་པ་གཅིག་གི་ལོ་རྒྱུས་བལྟས་པ་ཡིན་ན་ལོ་ང་ཚོ་ལྔ་བརྒྱ་བཅོ་ལྔ་འགྲོ་གི་ཡོད་རེད་དེ་ཡིན་དུས་བྱས་ཙང་ལོ་ལྔ་བརྒྱ་བཅོ་ལྔ་ཟེར་དུས་ལོ་རྒྱུས་ཐུང་ཐུང་ཆགས་ཡོད་མ་རེད་ལོ་རྒྱུས་ཧ་ཅང་རིང་པོའི་དགོན་པ་གཅིག་ཆགས་བསྡད་ཡོད་རེད། ད་ཡིན་པ་ཡིན་ན། རྒྱལ་བ་སྐུ་ཕྲེང་གཉིས་པས་ཆོས་འཁོར་རྒྱལ་གྱི་གཙུག་ལག་ཁང་ལ་སོགས་པ་དེ་ཚོ་གསར་བཞེངས་ལེགས་གྲུབ་ཟིན་ནས་རྒྱལ་བ་སྐུ་ཕྲེང་གཉིས་པ་རང་གི་གདན་ས་ལྟེ་བ་དེ་འབྲས་སྤུངས་ཆགས་བསྡད་ཡོད་རེད་འབྲས་སྤུངས་ལ་ཆ་བཞག་པ་ཡིན་ན། སྐབས་དེ་དུས་ཀྱི་སྣེའུ་དཔོན་ག་རེ་ཟེར་ད་སྣེའུ་དཔོན་ནམ་མཁའ་བཟང་པོ་དེ་ནང་བཞིན་གྱི་དེའི་རྗེས་ལ་ཡང་ག་རེ་ཟེར་སྣེའུ་དཔོན་གྱི་རིམ་པ་དང་དེ་ནང་བཞིན་གྱི་མི་དབང་བཀྲ་ཤིས་གྲགས་པ་སྣེ་གདོང་རྒྱལ་པོ་ཁོང་གིས་འབྲས་སྤུངས་ལ་ཕེབས་པའི་སྐབས་ལ་ཁོ་རང་གི་ཚེར་ཤག་རྡོ་ཁང་སྔོན་མོ་ཟེར་དེ་རྒྱལ་བ་སྐུ་ཕྲེང་གཉིས་པ་ལ་ཕུལ་ནས་རྒྱལ་བ་སྐུ་ཕྲེང་གཉིས་པས་ཨ་ནི་དགའ་ལྡན་ཕོ་བྲང་ཕྱོགས་ལས་རྣམ་རྒྱལ་ཟེར་དེ་མཚན་གསོལ་ནས་དགའ་ལྡན་ཕོ་བྲང་མིང་ཆགས་ཏེ། དེ་ནས་བྱས་པ་གཅིག་གི་ཨ་ནི་རྒྱལ་བ་སྐུ་ཕྲེང་རིམ་བྱོན་གྱི་ད་མི་གདན་ས་རང་དེ་འབྲས་སྤུངས་སུ་ཆགས་ཏེ་དེ་འདྲ་ཡིན་པ་ཡིན་ཙང་རྒྱལ་བ་སྐུ་ཕྲེང་གཉིས་པའི་ད་སྐབས་དེའི་སྐབས་ཀྱི་ད་ཞབས་ཕྱི་ཞུ་མཁན་དེ་རྒྱལ་རྣམ་རྒྱལ་གྲྭ་ཚང་གི་ཐོག་མའི་དགེ་འདུན་བཞི་སྡེ་གཅིག་ཀྱང་རེད། འདི་ཚོ་འབྲས་སྤུངས་སུ་མཉམ་དུ་ཕེབས་ནས་དེའི་རྗེས་ལ་ཡང་རྒྱལ་བ་སྐུ་ཕྲེང་གསུམ་པས་ཆིག་སྟོང་ལྔ་བརྒྱ་དྲུག་ཅུ་རེ་བརྒྱད་ཀྱི་ལོ་ལ་ཨ་ནི་འབྲས་སྤུངས་ཀྱི་ནང་ལོགས་ལ་གསང་སྔགས་དགའ་ཚལ་ཟེར་དེ་གསར་བཞེངས་གནང་ནས་རྣམ་རྒྱལ་གྲྭ་ཚང་ཐོག་མར་ཕྱག་བཏབ་དེ་ལ་ཡང་ཕན་བདེ་ལེགས་བཤད་གླིང་ཟེར་གྱི་མཚན་གསོལ་གཟེངས་བསྟོད་གནང་བ་ནས་བྱེད་པ་གཅིག་གི་རྣམ་རྒྱལ་གྲྭ་ཚང་དངོས་གཞི་དེ་དེ་ནས་དབུ་ཚུགས་པ་རེད་དེ་ནས་དབུ་ཚུགས་པ་ནས་བྱེད་པ་ཡིན་ན་ལོ་ལྔ་བརྒྱ་ལོ་བཞི་བརྒྱ་ལྔ་བཅུ་ང་དྲུག་འགྲོ་གི་ཡོད་རེད་ད། རྒྱལ་བ་སྐུ་ཕྲེང་གསུམ་པ་བསོད་ནམས་རྒྱ་མཚོའི་སྐུ་དུས་ལ་ཨ་ནེ་གཙོ་བོ་ང་ཚོ་སོག་པོ་དང་དམིགས་བསལ་གྱི་ཐུན་མོང་མ་ཡིན་པའི་འབྲེལ་བ་བྱུང་དེ་ནང་བཞིན་གྱི་སྐབས་དེ་དུས་ཀྱི་སོག་པོའི་རྒྱལ་པོ་ཨལ་ཐན་དང་རྒྱལ་བ་སྐུ་ཕྲེང་གསུམ་པ་བསོད་ནམས་རྒྱ་མཚོ་རྣམ་པ་གཉིས་དེ་དག་སྐུ་ཚེ་ཞབས་པད་བརྟན་དེ་ཧ་ཅང་གི་གལ་གནད་ཆེན་པོ་ཡིན་པ་ཡིན་ཙང་རྣམ་རྒྱལ་གྲྭ་ཚང་ཕན་བདེ་ལེགས་བཤད་གླིང་གི་སྐུ་ཞབས་རྣམ་པ་ཚོས་ཞབས་རིམ་ལ་ཡང་རྣམ་རྒྱལ་མའི་ཆོ་ག་ཉི་མ་ཆར་ཅན་ཆད་མེད་དུ་གསུང་འདོན་གནང་བ་ཡིན་ཙང་ཆོ་གའི་ཆ་ནས་རྣམ་རྒྱལ་གྲྭ་ཚང་ཟེར་ཏེ་མིང་ཐོགས་པ་རེད་མ་གཏོགས་མཚན་དངོས་གནས་དེ་རྒྱལ་བ་བསོད་ནམས་རྒྱ་མཚོས་ཕན་བདེ་ལེགས་བཤད་གླིང་ཟེར་ཏེ་གསོལ་བ་དེ་ཆགས་ཀྱི་ཡོད་རེད། ད་དེ་འདྲ་ཡིན་པ་ཡིན་ཙང་ཨ་ནེ་འབྲས་སྤུངས་ལ་ཡང་གསང་སྔགས་དགའ་ཚལ་དེའི་གཤམ་ལ་ཡང་ཨ་ནེ་རྣམ་རྒྱལ་གྲྭ་ཚང་ཕན་བདེ་ལེགས་བཤད་གླིང་གི་ད་འཛིན་སྐྱོང་དང་འབྲེལ་བའི་ཨ་ནེ་བཀྲ་ཤིས་ཁང་གསར་ཟེར་དང་དེ་ནང་བཞིན་གྱི་དེ་དང་འབྲེལ་བ་ཡོད་པའི་ཨ་ནེ་སྡེ་པ་བཀྲས་རབ་སོགས་པ་རིམ་པར་བྱས་ནས་བྱུང་བ་རེད་དེ་ཡིན་ནའི་ད་རྒྱལ་བ་སྐུ་ཕྲེང་ཨ་ནེ་བཞི་པའི་སྐབས་ལ་གྲྭ་ཚང་ལ་ཡང་ཐུན་མོང་མ་ཡིན་པའི་ཕྱག་ལེན་མང་པོ་ཞིག་གསར་འཛུགས་གནང་ཡོད་རེད་རྒྱལ་བ་སྐུ་ཕྲེང་གསུམ་པའི་སྐབས་ལ་ཆ་བཞག་པ་ཡིན་ན་རྒྱལ་བ་སྐུ་ཕྲེང་གསུམ་པ་ཐེངས་མ་གཅིག་གི་ལྷ་ལྡན་ཆོ་འཕྲུལ་སྨོན་ལམ་ཆེན་མོའི་ཚོགས་ཀྱི་ད་ཚོགས་མགོན་ལ་དབུ་བཞུགས་གནང་སང་ཉིན་དེ་ད་འབྲས་སྤུངས་ལ་ཡ་ཕྱིར་ལོག་ཕེབས་པའི་ཡ་ཡིན་པས་ད་དེའི་དགོང་མོ་ཐ་མ་དེ་ལ་ཡ་ད་ས་སྐྱའི་མགོན་པོ་གུར་ཞལ་ལ་སོགས་པ་དེ་འདྲས་བསྟེན་ཡོད་དགོས་ཡ་གི་རྟགས་དང་མཚན་མ་བྱུང་བ་རེད་ད་སངས་རྒྱས་ཀྱི་བསྟན་པའི་དོན་དག་ལ་དེ་འདྲས་ཡིན་པས་ད་མགོན་པོ་གུར་ཞལ་ལ་སོགས་པ་གྲྭ་ཚང་ལ་ཡ་ཕྱག་ལེན་བཙུགས་ནས་ད་ལྟའི་ང་ཚོ་གྲྭ་ཚང་ནས་མགོན་པོ་གུར་ཞལ་གྱི་དུས་གཏོར་སྒྲོམ་ཆེན་ལ་སོགས་པ་ཚུགས་ནས་མདོར་བསྡུ་བ་ཡིན་ན་རྒྱལ་བ་ལྔ་པ་ཆེན་པོའི་སྐབས་ལ་དུས་གཏོར་སྒྲོམ་ཆེན་དེ་གཞུང་འབྲེལ་གྱི་མཛད་སྒོ་བཟོས་ནས་བོད་ཟླ་གསུམ་པའི་ཚེས་པ་དྲུག་བདུན་བརྒྱད་ཉི་མ་གསུམ་པོ་དེ་བརྒྱད་གཏོར་བྱས་ནས་བོད་གཞུང་གི་གཞུང་འབྲེལ་གྱི་མཛད་སྒོ་བྱས་དེ་ང་ཚོ་ཁ་སོ་རའི་གཞུང་གི་གཞུང་ཞབས་རྣམ་པ་ཚོས་ཚེས་པ་བརྒྱད་ནས་དབྱར་ཆས་བཞེས་དང་ལྔ་མཆོད་ཉིན་མོ་ནས་དགུན་ཆས་བཞེས་ཀྱི་དབྱར་དགུན་གྱི་ཆས་གོས་བརྗེ་པོ་རྒྱག་གི་གཞུང་འབྲེལ་གྱི་མཛད་སྒོ་འདི་འདྲ་ཆགས་བསྡད་ཡོད་རེད་རྒྱལ་བ་སྐུ་ཕྲེང་བཞི་པའི་སྐབས་ལ་ཆ་བཞག་པ་ཡིན་ན་མ་གཅིག་དཔལ་ལྡན་ལྷ་མོས་ད་རྒྱལ་བ་སྐུ་ཕྲེང་གཉིས་པ་ནས་ད་ཅི་འདྲ་བ་བྱུང་བ་ཡིན་ཙང་དཔལ་ལྡན་ལྷ་མོའི་མདོས་བསྐང་ལ་སོགས་པ་གྲྭ་ཚང་ལ་བཙུགས་ནས་ད་ལྟའི་ཆ་ནས་ཉམས་མེད་རྒྱུན་འཛིན་ཡོད་པ་ཅིག་ཆགས་བསྡད་ཡོད་རེད། ད་འདི་ནས་རྒྱལ་བ་ལྔ་པ་ཆེན་པོ་ངག་དབང་བློ་བཟང་རྒྱ་མཚོའི་སྐུ་དུས་ལ་ཆ་བཞག་པ་ཡིན་ནའང། ཆིག་སྟོང་དྲུག་བརྒྱ་བཞི་བཅུ་ཞེ་གཉིས་ལོ་ལ་བོད་གཞུང་དགའ་ལྡན་ཕོ་བྲང་དབུ་བརྙེས་ནས་རྒྱལ་བ་ལྔ་པ་ཆེན་པོས་བོད་ཆོལ་ཁ་གསུམ་ལ་ཡ་ལུགས་གཉིས་ཀྱི་ཆབ་སྲིད་མངའ་དབང་བསྒྱུར། དེའི་སྐབས་ལ་སྐུ་བཅར་རྣམ་རྒྱལ་གྲྭ་ཚང་ཕན་བདེ་ལེགས་བཤད་གླིང་གི་དགེ་འདུན་པ་ཚོས་ད་དབུ་བ་དཔུང་སྡེའི་ཞབས་ཕྱི་གཟེངས་སུ་ཐོན་པ་ཞུས། ཡང་སྒོས་རྒྱལ་བ་ལྔ་པ་ཆེན་པོ་རང་ཉིད་ད་མི་བོད་འབངས་ཀྱི་ད་དབུ་ཁྲིད་ཆགས་ཏེ་ལུགས་གཉིས་ཀྱི་དབུ་ཁྲིད་ཆགས་བསྡད་ཡོད་པ་ཡིན་ཙང་ད་བོད་ཀྱི་ཆབ་སྲིད་ཀྱི་འཛིན་སྐྱོང་བྱེད་ཀྱི་འདི་གདན་ས་འབྲས་སྤུངས་བྱས་པ་ཡིན་པ་ཡིན་ན་ཨ་ནི། ཐུགས་སྟབས་བདེ་པོ་ཡོད་མ་རེད་ཡིན་པ་ཡིན་ཙང་ཨ་ནི་འཛིན་སྐྱོང་གི་སྡེ་ཚན་དེ་ཁབ་ཚང་གི་ཆབ་སྲིད་ཀྱི་བསྟི་གནས་དེ་ཕོ་བྲང་པོ་ཏཱ་ལ་ཨ་ནི་ཉམས་གསོ་དང་སྦྲགས་ནས་ཕོ་བྲང་པོ་ཏཱ་ལ་གནང་བ་ཡིན་ཙང་ཨ་ནི་སྐུ་ཞོགས་ཚོས་རྒྱལ་བ་ལྔ་པ་ཆེན་པོའི་ད་ཨ་ནི་གསུང་ཞབས་ཞུ་ག་ལ་སོགས་པ་ད་ཁྲི་ལ་བཅར་ནས་ཞུ་དགོས་ཀྱི་ཡོད་པ་ཡིན་ཙང་ནམ་རྒྱུན་ནས་སྐུ་བཅར་ཞུ་གི་ཡོད་རེད་དེ་འདྲ་བྱས་ནས་ཨ་ནི་གདན་ས་འབྲས་སྤུངས་ལ་ཡ་གི་དེ་ཡོད་ཡོད་བྱས་ཨ་ནི་སྐུ་ཞོགས་མང་ཆེ་དེ་མར་པོ་ཏཱ་ལ་ལ་སྤོས་པ་ཡིན་ཙང་ཨ་ནི་རྩེ་རྣམ་རྒྱལ་གྲྭ་ཚང་ཟེར་གྱི་མཚན་དེ་དེ་ནས་ཐོབ་པ་རེད་ད་རྒྱལ་བ་སྐུ་ཕྲེང་དྲུག་པའི་སྐབས་ལ་རྣམ་རྒྱལ་གྲྭ་ཚང་འདི་ཐོར་ཞིག་ཅིག་ཕྱིན་པ་རེད་ཕྱིན་དགོས་ཡག་དེ་སོག་པོ་ཇུན་གར་ཨོ་རོད་ཇུན་གར་གྱིས་བོད་ལ་དམག་ཡོང་ནས་སྐབས་དེ་དུས་ཀྱི་རྙིང་མའི་དགོན་པ་མང་པོ་ཞིག་ཐོར་ཞིག་བཏང་བ་རེད་དེ་ཡིན་དུས་རྒྱལ་བ་ལྔ་པ་ཆེན་པོའི་སྐབས་ལ་གྲྭ་ཚང་ལ་ཡང་རྙིང་མའི་ཕྱག་ལེན་མང་པོ་ཞིག་གསར་འཛུགས་གནང་བ་ཡིན་ཙང་དེའི་ཆ་ནས་རྣམ་རྒྱལ་གྲྭ་ཚང་ཡང་ཐོར་ཞིག་བཏང་ནས་རྣམ་རྒྱལ་གྲྭ་ཚང་གི་གཉེར་པ་དང་དགེ་འདུན་ཞལ་གྲངས་བཅུ་བདུན་ཙམ་ཞིག་ཆུ་ལ་གཡུགས་པ་དང་སྲོག་ཐོག་བཏང་སོགས་པ་དེ་འདྲ་བྱས་ནས་གང་ལྟར་མདོར་བསྡུས་པ་ཡིན་ན་རྒྱལ་བ་སྐུ་ཕྲེང་དྲུག་པ་རིན་ཆེན་ཚངས་དབྱངས་རྒྱ་མཚོའི་སྐུ་དུས་ལ་རྣམ་རྒྱལ་གྲྭ་ཚང་ནས་རྦད་དེ་ཐོར་ཞིག་འདྲ་པོ་ཕྱིན་པ་རེད། ཡིན་པ་ཡིན་ནའང་རྒྱལ་བ་སྐུ་ཕྲེང་བདུན་པ་རྒྱལ་བ་སྐལ་བཟང་རྒྱ་མཚོ་དགུང་ལོ་བདུན་ད་དགུང་ལོ་བརྒྱད་ཙམ་ལ་ཕེབས་པའི་སྐབས་ལ་གཅིག་སྟོང་བདུན་བརྒྱ་བཅོ་ལྔ་ལོ་ལ་དགུང་ལོ་བདུན་བརྒྱད་མ་གཏོགས་ཕེབས་ཀྱི་ཡོད་མ་རེད་དེ་དུས་རྣམ་རྒྱལ་གྲྭ་ཚང་འདི་ཧ་ཅང་གི་ད་ལོ་རྒྱུས་ཡུན་རིང་པོ་ཡིན་པ་རྒྱལ་བ་སྐུ་ཕྲེང་རིམ་བྱོན་གྱི་ཐུན་མོང་མིན་པའི་གྲྭ་ཚང་ཡིན་པ་འདི་འདྲའི་གལ་ཆེན་པོ་ལ་གཟིགས་ནས་དགུང་ལོ་ཆུང་ཆུང་མ་གཏོགས་ཕེབས་མེད་ནའང་རྣམ་རྒྱལ་གྲྭ་ཚང་འདི་བསྐྱར་དུ་ད་བསྐྱར་འཛུགས་གནང

འདི་ནི་རྒྱུས་མེད་ཀྱི་ཆགས་ཞེན་ནང་བཞིན་ཅན་གཙུག་ན་པ་རེད། དེ་ནང་བཞིན་གྱི་གཅིག་སྟོང་བདུན་བརྒྱ་ལྔ་བཅུ་ང་གཉིས་ལོ་ལ་རྒྱལ་བ་ཀུན་འདྲི་བདུན་པའི་གྲགས་སྟངས་ལ་ཐུན་མོང་མ་ཡིན་པའི་བཅུད་འདྲེས་ཏེ་དཔལ་དུས་ཀྱི་འཁོར་ལོའི་ནི་ཆགས་ནི་ག་ཏི་དབྱངས་གསུམ་དུ་བཅད་པ་ཆགས་སྟངས་གཙུག་ནས་ད་དེ་ནས་རྒྱལ་བ་ཀུན་འདྲི་བཅུ་བཞི་བ་ཆེན་པོའི་དུས་གོང་བར་གྱི་ཐེག་པ་སུམ་ཅུ་རྩ་བཞི་སོགས་སྔགས་ཀྱི་རྣམ་པ་འདིའི་ཆགས་ནི་ཏེ་རྒྱལ་བ་ཀུན་འདྲི་བདུན་པའི་གནས་བྱེད་པ་གཅིག་གི་གྲགས་སྟངས་ལ་གཙུག་ནས་འདི་བར་དུ་ད་ལྟ་ཁ་སོར་ད་ལྟ་བར་དུ་ཉམས་མེད་རྒྱུན་འཛིན་ཡོད་པ་དང་ཚུལ་རྒྱལ་བ་ཀུན་འདྲི་བདུན་པའི་སྐབས་ནས་བྱུང་བ་ཅིག་ཆགས་ཀྱི་ཡོད་རེད། ད་རྒྱལ་བ་ཀུན་འདྲི་བདུན་པའི་ལྷག་པར་དུ་ནི་རྣམ་རྒྱལ་གྲགས་སྟངས་སྔེ་མ། རྒྱལ་བ་ལྔ་པ་ཆེན་པོའི་སྐུ་དུས་ཆ་བཞག་པ་ཡིན་ན་དགེ་འདུན་ཞལ་གྲངས་བརྒྱ་དང་བཅུ་རེད། བརྒྱ་དང་བཅུ་ཡིན་དུས་ཨ་ནི་སྐབས་དེ་དུས་ང་ཚོ་གཅིག་སྟོང་བདུན་བརྒྱ་ལྔ་བཅུ་ང་གཉིས་ལོ་ལ་བོད་གཞུང་བཀའ་ཤག་གསར་དུ་བཙུགས་བཀའ་ཤག་གི་འོག་ལ་ཡང་ང་ཚོ་ད་དྲུང་ག་རེ་ཟེར་ད་རྩེ་དྲུང་དང་ཤོད་དྲུང་བྱས་ནས་ད་སྐྱ་བོ་དང་སེར་མོ་བའི་སྡེ་ཚན་གཉིས་ཡོད་རེད་བ་དྲུང་འཁོར་དེ་ནང་བཞིན་གྱི་དེ་ཚོའི་ཞལ་གྲངས་འདི་ལས་བྱེད་འདི་ལ་ཡང་ཨ་ནི་རྩེ་དྲུང་བརྒྱ་དང་བདུན་ཅུ་དོན་ལྔ་ཤོད་དྲུང་བརྒྱ་དང་བདུན་ཅུ་དོན་ལྔ་བྱས་ནས་ལས་བྱེད་བརྒྱ་དང་བདུན་ཅུ་དོན་ལྔ་གཉིས་ཡོད་རེད་དེ་ཡོད་པ་ནང་བཞིན་བྱས་ནས་ཨ་ནི་གྲྭ་ཚང་གི་སྐུ་གཞོགས་དེ་གྲངས་ཀ་སྤར་ནས་ཨནི་དྲུག་ཅུ་རེ་ལྔ་སྤར་ཆ་གནང་ནས་ཨནི། རྩེ་དྲུང་བརྒྱ་དང་བདུན་ཅུ་དོན་ལྔ་ཤོད་དྲུང་བརྒྱ་དང་བདུན་ཅུ་དོན་ལྔ་རྣམ་གྲྭ་བརྒྱ་དང་བདུན་ཅུ་དོན་ལྔ་བྱས་ནས་ཨནི་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུའི་བར་དུ་གྲྭ་ཚང་གི་དགེ་འདུན་གྱི་ཞལ་གྲངས་འདི་རྒྱལ་བ་བདུན་པ་ཆེན་པོས་སྤར་ཆ་གནང་ནས་བརྒྱ་དང་བདུན་ཅུ་དོན་ལྔའི་ཞལ་གྲངས་འདི་གཅིག་སྟོང་དགུ་བརྒྱ་བདུན་ཅུ་དོན་དགུ་བར་ག་རེ་ཟེར་ལྔ་བཅུ་ང་དགུ་བར་དུ་ཞལ་གྲངས་དེ་ག་རང་ཆགས་བསྡད་ཡོད་རེད་ད་ལྟ་དེང་སང་བྱས་པ་ཡིན་ན་ཉིས་བརྒྱ་ལྔ་བཅུ་ཙམ་བྱས་སྔོན་མ་ལས་མང་ང་ཆགས་བསྡད་ཡོད་རེད།

ད་རྒྱལ་བ་སྐུ་ཕྲེང་བདུན་པ་ལུང་རྟོགས་རྒྱ་མཚོ་ནས་བྱས་པ་ཅིག་གི་བཅུ་གཉིས་པ་འཕྲིན་ལས་རྒྱ་མཚོའི་བར་དུ་ད་སྐུ་ཕྲེང་བཞི་པོ་འདི་དགུང་ལོ་བཅུ་གཅིག་ནས་ད་རིང་ན་ཉི་ཤུ་རྩ་གཅིག་བར་དུ་མ་གཏོགས་བཞུགས་ཡོད་མ་རེད་སྐུ་ཕྲེང་བཞི་པོ་འདི་ད་ང་ཚོ་བོད་པ་བསོད་ནམས་ཀྱིས་མ་ཆུན་པ་བྱས་དགུང་ལོ་ཐུང་ཐུང་མ་གཏོགས་བཞུགས་མེད་པ་ཡིན་དུས་ཨ་ནི་མཛད་པ་འཕྲིན་ལས་ཞེ་པོ་རྒྱ་བསྐྱེད་བྱུང་ཡོད་མ་རེད་དེ་ནང་བཞིན་གྱི་གྲྭ་ཚང་ལ་ཡང་དམིགས་བསལ་གྱི་ཆོ་ག་ཕྱག་ལེན་འདྲ་པོ་དེ་འདྲ་གསར་འཛུགས་གང་ཡང་གནང་ཡོད་མ་རེད་ཡིན་པ་ཡིན་ན་སྔོན་མ་རྒྱལ་བ་གོང་མ་ཚོས་ག་རེ་བཙུགས་པ་དེ་དག་ཉམས་མེད་རྒྱུན་འཛིན་གནང་ཡག་དང་སྐུ་ཕྲེང་སོ་སོའི་གོ་ས་སྐུ་ཚེ་ག་རེ་བཞུགས་པ་དེའི་རིང་ལ་ཡང་གསུང་ཆོས་ཀྱི་ཆོ་ག་དེ་ཚོ་གསན་གསུང་དེ་མ་ཞུས་གནང་བ་དེ་འདྲ་གཅིག་ཆགས་ཀྱི་ཡོད་རེད། རྒྱལ་བ་སྐུ་ཕྲེང་བཅུ་གསུམ་པ་ཆེན་པོའི་སྐབས་ལ་ཆ་བཞག་པས་ན་རྒྱལ་བ་སྐུ་ཕྲེང་བཅུ་གསུམ་པའི་སྐབས་ལ་ང་ཚོ་དབྱིན་ཇིའི་དམག་བོད་ལ་སླེབས་ཡས་དང་རྒྱ་མིའི་དམག་བོད་སླེབས་ཡས་ལ་སོགས་པ་དེ་འདྲ་གི་དཀའ་ངལ་མང་པོ་བྱུང་པ་ཡིན་ཙང་རྒྱལ་བ་སྐུ་ཕྲེང་བཅུ་གསུམ་པ་ཆེན་པོ་རྒྱ་གར་དང་སོག་ཡུལ་དང་རྒྱ་ནག་ལ་སོགས་པ་དེ་ཚོ་ལ་ཡང་ཉེན་གཡོལ་ལ་ཕེབས་དགོས་ཡས་དེ་འདྲའི་ལོ་རྒྱུས་བྱུང་ཡོད་རེད་དེ་ཚོའི་སྐབས་ལ་སོག་ཡུལ་ལ་ཕེབས་པའི་སྐབས་ལ་སོག་ཡུལ་གྱི་ད་ལྟ་དགའ་ལྡན་དགོན་པ་ལ་སོགས་པ་དེ་ཚོ་ལ་ཡང་མགོན་པོ་ཚེ་རིང་གི་འཆམ་བྱས་ནས་འཆམ་དམིགས་བསལ་གྱི་འཁྲབ་སྲོལ་ཡོད་པ་དེ་ཚོ་ཡོད་པ་ཡིན་ཙང་རྒྱལ་བ་སྐུ་ཕྲེང་བཅུ་གསུམ་པ་ཆེན་པོའི་ཆིབས་ཞབས་ལ་ཡོད་པའི་གྲྭ་ཚང་སྐུ་གཞོགས་ཅིག་ལ་ཡང་མགོན་པོ་ཚེ་རིང་གི་འཆམ་དེ་ཚོ་སྦྱངས་བཅུག་ནས

གཏེར་སྟོན་ལས་རབ་གླིང་པའི་གཏེར་ནས་བཞེས་གཏེར་ནས་བཞེས་ནས་ཆོ་ག་དེ་ག་ནོར་བུ་གླིང་ག་རང་གི་རྒྱལ་བ་སྐུ་ཕྲེང་བཅུ་གསུམ་པའི་གཟིམ་ཆུང་ལ་ཚུར་གདན་འདྲེན་ཞུས་ནས་ལོ་ཁ་ཤས་ཤིག་བཞུགས་རྗེས་ཆོ་ག་ཆོག་སྒྲིག་གནང་ཆོ་ག་ཆོག་སྒྲིག་གནང་པའི་མཚམས་སྒྲིག་གི་ཡོང་བ་རེད། དེའི་ཕྱག་ལེན་དེ་མུ་མཐུད་ནས་གནས་དགོས་ཀྱི་ཡོད་པ་ཡིན་ཙང་རྣམ་རྒྱལ་གྲྭ་ཚང་ཕན་བདེ་ལེགས་བཤད་གླིང་དང་གནས་ཆུང་རྡོ་རྗེ་སྒྲ་དབྱངས་གླིང་དེ་གཉིས་ལ་ཡང་ཕྱག་ལེན་བཙུགས་ནས་ད་ལྟ་གྲྭ་ཚང་གཉིས་ཀ་ལ་ཡོད་བསྡད་པ་གཅིག་ཆགས་ཀྱི་ཡོད་རེད། ད་ལྔ་བཅུ་ང་དགུ་ལོ་ལ་དུས་འགྱུར་བྱུང་ནས་གྲྭ་ཚང་གི་སྐུ་གཞོགས་ལྔ་བཅུ་ང་གཉིས་ཙམ་ཞིག་ད་བོད་རང་གི་སྐུ་གཞོགས་ལྔ་བཅུ་ང་གཉིས་བཙན་བྱོལ་ཕེབས་ཐུབ་པར་བྱུང་རེད་དེ་ཚོ་ཐོག་མར་སྦག་ས་དང་དེ་ནང་བཞིན་གྱི་ཌལ་ཧོ་སི་དེ་ཚོ་ལ་ཡང་ཨ་ནེ་ལམ་བཟོ་ལ་ཕེབས་ཡས་ལ་སོགས་པ་དེ་ཚོ་ཚང་མ་ང་ཚོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་གཅིག་ལོའི་ཟླ་བ་བཅུ་གཅིག་པའི་ཚེས་པ་བཅུ་གསུམ་ཉིན་མོ་དེ་བཞུགས་སྒར་ལ་ཚང་མ་བཀའ་འགུགས་གནང་རྗེས་ཨ་ནེ་བཙན་བྱོལ་ལ་ཡང་རྣམ་རྒྱལ་གྲྭ་ཚང་ཕན་བདེ་ལེགས་བཤད་གླིང་དེ་བསྐྱར་དུ་བཙུགས། ཡང་དེའི་རྗེས་ལ་ཡང་ཆིག་སྟོང་དགུ་བརྒྱ་བདུན་ཅུ་ཐམ་པའི་ལོ་ལ་ད་དྲུག་ཅུ་རེ་དགུ་ནས་བདུན་ཅུ་ཐམ་པའི་བར་དུ་ཨེ་ནེ་བཞུགས་སྒར་ཐེག་ཆེན་ཆོས་གླིང་གཙུག་ལག་ཁང་གསར་བཞེངས་གནང་ནས་གསར་བཞེངས་ལེགས་གྲུབ་ཟིན་པའི་དགའ་སྟོན་གྱི་ད་རྟེན་འབྲེལ་དང་འབྲེལ་རྗེས་ཨེ་ནེ་རྒྱ་གར་འཕགས་པའི་ཡུལ་ལ་ཡང་དུས་འཁོར་གྱི་ཐེངས་མ་དང་པོ་དེ་བཞུགས་སྒར་ཐེག་ཆེན་གཙུག་ལག་ཁང་གནང་བ་རེད། དེ་དང་འབྲེལ་ནས་ལོ་གསར་ཚེས་པ་གཅིག་ལ་ཡང་ཨེ་ནེ་སྐུ་བཅར་རྣམ་རྒྱལ་གྲྭ་ཚང་ཕན་བདེ་ལེགས་བཤད་གླིང་ལ་ཡང་ཨེ་ནེ་ད་ང་ཚོ་བྱུང་རབས་ལོ་རྒྱུས་ད་ལོ་བཞི་བརྒྱ་ལྷག་གི་ལོ་རྒྱུས་ཡོད་པ་དེ་ལ་ཡང་སྔགས་པ་གྲྭ་ཚང་ཆགས་བསྡད་ཡོད་རེད་དེ་འདྲ་ཡིན་དུས་སངས་རྒྱས་ཀྱི་བསྟན་པ་འཛིན་སྐྱོང་སྤེལ་གསུམ་བྱེད་དགོས་པ་དེ་ཨེ་ནེ་ང་ཚོ་མདོ་སྔགས་ཟུང་འབྲེལ་གྱི་ཐོག་ནས་ཨ་ནི་བསྟན་པ་འཛིན་སྐྱོང་སྤེལ་གསུམ་དགོས་པ་དེ་འདྲས་ད་གལ་གནད་ཆེན་པོ་ལ་བརྩིས་རྗེས་ཨ་ནི་རྣམ་རྒྱལ་གྲྭ་ཚང་ལ་ང་ཚོ་ཆིག་སྟོང་དགུ་བརྒྱ་བདུན་ཅུ་ཐམ་པའི་ལོ་ལ་ཨ་ནི་མཚན་ཉིད་གཞུང་ཆེན་བཙུགས་ནས་ཨ་ནི་གཞི་ནས་རྣམ་རྒྱལ་གྲྭ་ཚང་ལ་ཡང་མཁན་པོའི་རིམ་པ་བྱུང་བ་རེད་སྔན་མ་ཨ་ནི་གྲྭ་ཚང་ལ་ཡང་མཁན་པོ་ཟེར་དེ་ཡོད་མ་རེད་ལོ་རྒྱུས་གང་ལ་ཡང་ཨ་ནི་སློབ་དཔོན་ཟེར་དེ་མ་གཏོགས་ད་སྔགས་ཀྱི་ཆོ་གའི་ད་གཙོ་བོ་ཐུགས་འགན་བཞེས་དེ་སློབ་དཔོན་གྱིས་གནང་གི་ཡོད་རེད་ད། བདུན་ཅུ་ཐམ་པའི་ལོ་ནས་གྲྭ་ཚང་ལ་མཚན་ཉིད་བཙུགས་པ་ཡིན་ཙང་ཨ་ནི་མཚན་ཉིད་བཙུགས་ནས་ད་ལྟ་བར་དུ་མཁན་པོའི་རིམ་པ་བྱུང་ནས་མཁན་པོ་ད་མཁན་ཐོག་བདུན་པ་བར་དུ་སླེབས་བསྡད་ཡོད་རེད།

ད་རྒྱལ་བ་སྐུ་ཕྲེང་རིམ་བྱོན་གྱི་ཐུན་མོང་མ་ཡིན་པའི་གྲྭ་ཚང་གཅིག་རང་ཡོད་པ་དེ་རྣམ་རྒྱལ་གྲྭ་ཚང་ཆགས་ཀྱི་རེད་འདི་འདྲ་བྱས་ད་ཐུན་མོང་མ་ཡིན་པའི་འབྲེལ་བ་ང་ཚོ་མདོར་བསྡུས་སུ་ཞུས་པ་ཡིན་ན་འདི་འདྲ་ཆགས་དེར། དེ་ནས་དགེ་ལགས་ཀྱིས་ད་ལྟ་གསུངས་པ་ནང་བཞིན་གྱི་ཨ་ནི། རྩེ་རྣམ་རྒྱལ་གྲྭ་ཚང་ཟེར་མིང་ཐོབ་སྟངས་སྐོར་ལ་ཡང་དེ་འདྲའི། ཁ་ཅིག་གསུངས་གནང་སོང། ད་ང་ཚོ་གི་ལོ་རྒྱུས་ནང་དུ་བལྟས་པ་ཡིན་ན། རྣམ་རྒྱལ་གྲྭ་ཚང་ལ་ནི་མིང་ཐོབ་སྟངས་དེ་རིགས་མང་པོ་ཞིག་ཡོད་པ་ཞིག་རེད་ཤག། དཔེར་ན་ནི་སྐུ་འཁོར་གྲྭ་ཚང་དང་ད་ག་ནང་བཞིན་སྲུང་ཤོབ་གྲྭ་ཚང། ད་ག་ནང་བཞིན་གྱི་སྐུ་བཅར་རྣམ་རྒྱལ་གྲྭ་ཚང་ལ་ནི་དེ་འདྲའི་ཞིག་ཐོབ་གནང་གི་འདུག་དེ་སོང་ཙང་ནི་སྐུ་བཅར་རྣམ་རྒྱལ་གྲྭ་ཚང་ལ་ཡོད་དེ་མིང་འདི་ཐོབ་ཚུལ་དང་ཐོབ་སྟངས་འདི་ག་འདྲ་ཞིག་ཡིན་ན་དགེ་ལགས་ཀྱིས་ང་ཚོའི་ལས་རིམ་གསན་གཟིགས་གནང་མཁན་ཚོ་ལ་ངོ་སྤྲོད་ཞིག་གནང་རོགས་གནང། རེད་ད་སྐུ་བཅར་ཟེར་དེ་སྐུ་དེ་སྐུ་མདུན་བཅར་དེའོ་རེད་དེའི་སྐུ་བཅར་ཟེར་དེ་དེའི་འཁྲིས་ལ་དེའི་ཉེ་འཁྲིས་ལ་ཡང་ན་དེའི་གམ་ལ་གམ་བཅར་གྲྭ་ཚང་ཟེར་གི་རེད་སྐུ་བཅར་གྲྭ་ཚང་ཟེར་གི་རེད་ད་རྒྱལ་བ་རིམ་བྱོན་གྱི་སྐུའི་གམ་དང་སྐུའི་འཁྲིས་ལ་ཡང་བཅར་ནས་ད་ཞབས་ཕྱི་ཞུ་མཁན་ཡིན་པ་ཡིན་ཙང་དེ་འདྲས་ཀྱི་ཆ་ནས་ཨ་ནི་སྐུ་བཅར་གྲྭ་ཚང་ཟེར་མིང་འདི་དེ་འདྲས་ཐོབ་པ་རེད་ད་མདོར་བསྡུས་ཞུས་ན།

བོད་ལ་ཡང་དུས་འགྱུར་ཆེན་པོ་བྱུང། དེའི་གོང་ལ་ཡང་ད་ཅི་གོང་ལ་ཞུས་པ་ནང་བཞིན་རེད་གྲྭ་ཚང་སྐུ་ཞབས་ཞལ་གྲངས་བརྒྱ་དང་བདུན་ཅུ་དོན་ལྔ་ཡོད་པའི་ནང་ནས་ལྔ་བཅུ་ང་གཉིས་བཙན་བྱོལ་ལ་ཕེབས་ཐུབ་པ་བྱུང་བ་རེད་འདི་ལྷག་མ་ཚང་མ་ལ་བོད་ལ་ལས་པ་རེད་ད་དེ་ནས་ང་ཚོ་རིག་གནས་གསར་བརྗེ་ལ་སོགས་པ་འདི་འདྲས་ཚུགས་ནས་སྐུ་ཞབས་མང་པོ་ཅིག་སྐྱ་བབས་པ་རེད་སྐྱ་མ་བབས་མང་པོ་ཅིག་ཕྱིས་སུ་ནི་པོ་ཏཱ་ལ། ཕྱིས་སུ་ཉམས་གསོ་དང་མཆོད་མཇལ་དང་ལ་སོགས་པ་འདི་འདྲས་བྱེད་པའི་སྐབས་ལ་གྲྭ་ཚང་སྐུ་ཞབས་ཁ་ཤས་ཅིག་ཕ་གི་ནང་ལ་ཐུགས་འགན་བཞེས་བྱས་བཞུགས་ཐུབ་པ་བྱུང་བ་རེད་འདི་ཡིན་ནའི་ད་ད་ལྟ། ང་ཚོ་དེ་རིང་དེ་རིང་ཉིན་མོ་ཆ་བཞག་པ་ན་ཕ་གཅིག་བོད་ལ་གྲྭ་ཚང་སྐུ་ཞབས་ཅེས་ཕལ་ཆེར་བཞུགས་ཡོད་མ་རེད་པོ་ཏཱ་ལ་ལ། དེ་ཡིན་དུས་བྱས་ཙང་སྔོན་མ་གྲྭ་ཚང་གི་ཕྱག་ལེན་ག་རེ་ཡོད་པ་དེ་ད་ལྟ་བོད་ལ་ཡ་བྱེད་ཡོད་མ་རེད་རྦད་དེ་ཉམས་ཆག་ཕྱིན་པ་རེད། གྲྭ་ཚང་དེ་ནི་སྤྱི་ཡོངས་ད་རྩེ་རྣམ་རྒྱལ་གྲྭ་ཚང་བྱས་ནས་རྩེ་ཕོ་བྲང་པོ་ཏཱ་ལ་ཡ་གཙོ་བོ་བརྟན་བཞུགས་གནང་གི་ཡོད་རེད་ཡིན་པས་ན་གྲྭ་ཚང་གི་ད་འཛིན་སྐྱོང་གི་ལས་ཁུངས་ཨ་མའི་ཚོད་དེ་འབྲས་སྤུངས་ལ་ཡོད་པའི་གསང་སྔགས་ཕོ་བྲང་དང་དེ་ནང་བཞིན་འོག་ལ་ཡ་བཀྲ་ཤིས་ཁང་གསར་གི་གི་ལས་ཁུངས་དེ་གནང་གི་ཡོད་རེད་ད་འདི་ག་ཚང་མ་ལོ་ལྔ་བཅུ་ང་དགུ་ལོ་ལ་ཡང་གཏོར་བཤིག་ཕྱིན་ནི་ད་ཕྱིས་སུ་ད་ལྟ་འབྲས་སྤུངས་ཀྱི་ག་ཟེར་རེད་ཁོངས་གཏོགས་རང་ལ་བརྩིས་ནས་བདག་པོ་བརྒྱབ་པ་མ་གཏོགས་རྣམ་རྒྱལ་གྲྭ་ཚང་ལ་ཡང་ཐེ་བྱུས་ཡོད་པ་དང་དེ་འདྲས་མཇལ་ཡས་ཡོད་མ་རེད་ད་པོ་ཏཱ་ལར་ཆ་བཞག་པ་ཡིན་ནའི་ད་ལྟ་དེ་ལ་ཡོད་པའི་ཡི་དམ་གསང་བདེ་འཇིགས་གསུམ་དང་ཐུན་མོང་མིན་པའི་བཅོམ་ལྡན་འདས་དཔལ་དུས་ཀྱི་འཁོར་ལོའི་ཕྱག་ལེན་ལ་སོགས་པ་དེ་ནང་བཞིན་གི་ནི་བསྟན་སྲུང་སྤྱིའི་བསྐང་གསོའི་བསྐང་གསོ་ལ་སོགས་པ་དེ་འདྲས་ཀི་ཕྱག་ལེན་དེ་ཚོ་ཧ་ལམ་ཡོད་མ་རེད་ཅེས་ཉམས་ཚར་རེད་ད་པོ་ཏཱ་ལ་ལ་ཡོད་པ་འདི་ག་རེ་ཡོད་རེད་ཟེར་ལབ་པ་ཡིན་ན།

ནི་སྐུ་བཅར་རྣམ་རྒྱལ་ད་ཕན་བདེ་ལེགས་བཤད་གླིང་གི་ད་ཕ་གི་ནང་ལོགས་ལ་ད་ལྟ་ཕོ་བྲང་དམར་པོའི་ནང་ལོགས་ཡོད་པའི་ནི་ད་ལྟ་གྲྭ་ཚང་གི་དེ་ཇོ་རེད་ད་ག་ཟེར་རེད་མཆོད་ཁང་ཅིག་འབྲས་སྤུངས་ལ་ཡོད་པ་དེ་ལ་གསང་སྔགས་ག་ཟེར་རེད་ད་པོ་ཏཱ་ལ་ཡོད་པ་དེ་ལ་གསང་སྔགས་དགའ་ཚལ་ཅིག་ཡོད་རེད་འོ་དེའི་ནང་ལོགས་ཀྱི་ད་ཕོ་ག་ཟེར་རེད་འདུག་ད་ད་འདུ་ཁང་དེའི་ནང་ལོགས་ལ་མཚམས་མཚམས་གསོལ་ཚོགས་ཚུགས་པ་དེ་འདྲའི་སྐུ་པར་མཇལ་ཡས་འདུག།

ཡིན་པ་ཡིན་ན་དེ་རིང་ང་ཚོ་བཅར་འདྲི་དང་ལེན་གནང་བྱས་བཀའ་མོལ་ལྷུག་པོ་གནང་བར་ཐུགས་རྗེ་ཆེ་ཞུ་གི་ཡོད། ཐུགས་རྗེ་ཆེ་བཀའ་དྲིན་ཆེ། རྣམ་པ་ཚོས་ང་ཚོའི་ལེ་ཚན་གསན་གཟིགས་གནང་བར་ཐུགས་རྗེ་ཆེ་ང་ཚོ་ལེ་ཚན་རྗེས་མའི་ནང་སླར་ཡང་མཇལ་ཡོང། རྣམ་པ་ཚོས་གསན་བཞིན་པ་དེ་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཊོན་ནས VOA ཨ་རིའི་རྒྱང་སྲིང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་བོད་ནང་གི་སྔ་དྲོའི་རླུང་འཕྲིན་གྱི་ལས་རིམ་དེ་ཡིན། ད་དེ་རིང་གི་ལས་རིམ་འདི་མཇུག་སྒྲིལ་མ་ཞུས་པའི་གོང་ལ་གལ་ཆེའི་གསར་འགྱུར་ཁག་གི་སྙིང་བསྡུས་ཤིག་སྙན་སྒྲོན་ཞུ་གི་ཡིན། རེས་གཟའ་ཉི་མའི་ཉིན་ཨིས་རལ་གྱི་སྲིད་བློན་བྷེན་ཇ་མིན་ནེ་ཏན་ཡ་ཧུ་ཡིས་ཁོང་གི་བློན་ཆེན་ལྷན་ཚོགས་ཀྱིས་སྤྱི་མོས་རྒྱབ་སྐྱོར་ཐོབ་པའི་ཐོག་རྒྱལ་སྤྱིའི་སྤྱི་ཚོགས་ཀྱིས་ཨིས་རལ་དང་ཧ་མཱ་སི་གཉིས་རྒྱལ་ཁབ་སོ་སོ་བྱས་ཏེ་གནས་ཆོག་གི་འདོད་དོན་བཏོན་པ་དེར་མཐའ་གཅིག་ཏུ་མོས་མཐུན་མེད་ཅེས་སྤྱི་བསྒྲགས་སྤེལ་ཡོད་པ་རེད། ཡང་ཨ་མི་རི་ཀའི་གྲོས་ཚོགས་གོང་མའི་ཆབ་སྲིད་ཚོགས་པ་གཉིས་ལས་གྲུབ་པའི་སྐུ་ཚབ་ཞིག་ཧང་ག་རིའི་ཡུལ་དུ་ཆེད་ཕེབས་ཀྱིས་དེར་སུའེ་ཌེན་ནེ་ཊོ་སྒྲིག་འཛུགས་ཁོངས་སུ་འཇུག་རྒྱུར་རྒྱལ་ཞེན་ཅན་གྱི་ཧང་ག་རིའི་སྲིད་གཞུང་གིས་འཕྲལ་དུ་མོས་མཐུན་ཆོག་མཆན་གནང་དགོས་པའི་འབོད་སྐུལ་ཞུས་ཡོད་པ་རེད། འཇར་མ་ནི་ནང་གི་ངལ་རྩོལ་མི་སྣའི་མཐུན་ཚོགས་ཤིག་གིས་ཡུལ་དེའི་གནམ་གྲུའི་ལས་ཁང་ལུབ་ཐང་ཙཱ་ཡི་ས་ཐོག་གི་ལས་བྱེད་ཚང་མས་གཟའ་མིག་དམར་ཉིན་ལས་མཚམས་བཞག་སྟེ་ངོ་རྒོལ་སྤེལ་དགོས་ཅེས་སྐུལ་མ་བྱས་འདུག་ངོ་རྒོལ་དེ་བཞིན་གནམ་ཐང་བདུན་གྱི་ནང་བྱ་རྒྱུ་ཡིན་པ་དང། གནམ་ཐང་དེ་ཚོ་ནི། Frankfurt དང Munich། Berlin། གཞན་ཡང Dusseldorf། Hamburg། Cologne། Bonn དང Stuttgart བཅས་ཀྱི་གནམ་ཐང་ཁག་ཡིན་པ་རེད། ཧོ་ཏིའི་གྱེན་ལོག་པ་ཚོའི་སྟངས་འཛིན་འོག་ཡོད་པའི་ཡན་མིན་གྱི་ས་ཐོག་དང་མཚོ་ཐོག་གཉིས་ཀྱི་གཏོར་རྒོལ་འགོག་ཐབས་སུ་ཨ་མི་རི་ཀའི་དཔུང་དམག་གིས་རྒྱ་མཚོ་དམར་པོའི་ས་ནས་འགོག་སྲུང་གི་དྲག་པོའི་གཏོར་རྒོལ་ཁག་ལྔ་ལམ་ལྷོངས་ལྡན་པའི་ཐོག་ནས་བྱུང་ཡོད་ལུགས་ཨ་མི་རི་ཀའི་རྒྱལ་སྲུང་ལྷན་ཁང་གིས་འགྲེལ་བརྗོད་གནང་འདུག། ཨུ་རུ་སུའི་སྲིད་འཛིན་བླ་དྷི་མ་ཕུའུ་ཏིན་ལ་ངོ་རྒོལ་བློ་ངར་ལྡན་པ་བྱེད་མཁན་རང་ལོ་བཞི་བཅུ་ཞེ་བདུན་སོན་པ་ཨེ་ལེག་སི་ནཱ་བེལ་ནེ་གཟའ་པ་སངས་ཉིན་བཙོན་འཇུག་འོག་འདས་གྲོངས་གྱུར་པའི་ཐོག་ལ་ཨུ་རུ་སུ་གཙོ་བོར་གྱུར་པའི་རང་དབང་དམངས་གཙོ་དོན་གཉེར་བ་དང་ཨ་མི་རི་ཀའི་གཞུང་ཚབ་པ་བཅས་ཀྱིས་མྱ་ངན་དྲན་གསོ་གནང་ཡོད་པ་རེད། མེག་སི་ཀོའི་ཡུལ་དུ་རིང་མིན་སྤྱི་ཟླ་དྲུག་པའི་ཚེས་གཉིས་ཉིན་རྒྱལ་ཡོངས་འོས་བསྡུ་ཆེན་མོ་བྱེད་འཆར་ཡོད་པ་ལྟར། ཁ་ས་རེས་གཟའ་ཉི་མའི་ཉིན་ཡུལ་དེའི་གྲོང་ཁྱེར་ཁག་གི་མང་ཚོགས་དང་དེ་བཞིན་ཕྱིའི་རྒྱལ་ཁབ་ཁག་གི་ནང་གནས་པའི་མེག་སི་ཀོའི་ཡུལ་མི་བཅས་མི་གྲངས་སྟོང་ཕྲག་འགའ་ཤས་ཤིག་གིས་ཡུལ་དེའི་གཞུང་འཛིན་ཚོགས་པར་དམིགས་བཀར་བཟུང་སྟེ་དམངས་གཙོའི་གོམ་བགྲོད་ཞེས་པའི་རྔམ་སྟོན་ཁྲོམ་སྐོར་གྱི་ལས་འགུལ་གཞི་རྒྱ་ཆེ་བ་ཞིག་སྤེལ་ཡོད་པའི་གནས་ཚུལ་ཐོན་འདུག། དེ་དང་ཆབས་ཅིག་ང་ཚོའི་སྐབས་འདིའི་རླུང་འཕྲིན་གྱི་ལས་རིམ་ད་ག་མཇུག་སྒྲིལ་ཞུ་གི་ཡིན་ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་བསྟན་འཛིན་ལྷུན་འགྲུབ་ལགས་དང་འཕྲིན་གཏོང་ལག་རྩལ་བ Janab Abdel Rahman རེད། ལས་རིམ་འདིའི་ནང་ལ་གསར་འགྱུར་སྙན་སྒྲོན་ཞུ་མཁན་དང་གཙོ་སྐྱོང་ཞུ་མཁན་ང་པད་མ་བདེ་ཆེན་དང། ང་ཀུན་བཟང་སྒྲོལ་མ་ཡིན། ང་ཚོའི་ལས་རིམ་གསན་པར་ཐུགས་རྗེ་གནང་ཡང་རྗེས་སུ་མཇལ་ཡོང།